ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཚེ་དབང་དངོས་གྲུབ་ལགས་དང་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་དང་ཨོས་ཏྲེ་ལི་ཡའི་ནང་ཆབ་སྲིད་བཙོན་ཟུར་རྣམ་པ་ཚོའི་དབར་འབྲེལ་ལམ་ཡག་ཏུ་གཏོང་ཐབས་ཀྱི་ཆེད་དུ་བདེ་སྲུང་བཀའ་བློན་མཆོག་ཨོས་ཏྲེ་ལི་ཡའི་ནང་ཕེབས་ཡོད་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་དང་ཨོས་ཏྲེ་ལི་ཡའི་ནང་ཡོད་པའི་བོད་པའི་ཆབ་སྲིད་བཙོན་ཟུར་རྣམ་པའི་དབར་འབྲེལ་ལམ་ཟབ་ཏུ་གཏོང་ཐབས་སུ་དམིགས་ནས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་ལགས་དང་བདེ་སྲུང་དྲུང་ཆེས་གཙོས་ལས་བྱེད་ཁག་ཅིག་ཨོ་སི་ཀྲི་ལི་ཡའི་ནང་ཕེབས་འབྱོར་བྱུང་ཡོད་པ་དང་ཟླ་བ་འདིའི་ཚེས་སུམ་ཅུ་སོ་གཅིག་དང་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་བཅས་ཉིན་གྲངས་གཉིས་རིང་འབྲེལ་ཡོད་ཚོའི་བར་ཚོགས་འདུ་འཚོགས་གནང་རྒྱུ་ཡིན་པ་སོགས་ཀྱི་ཐད་ཨོ་སི་ཀྲི་ལི་ཡའི་མངའ་ཁུལ་གྱི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ནས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་འདུག། ཡང་བདེ་སྲུང་བཀའ་བློན་མཆོག་གིས་གཟའ་སྤེན་པའི་ཉིན་སིད་ནི་ཁུལ་གྱི་བོད་རིགས་གཟའ་མཇུག་སློབ་གྲྭའི་སློབ་དགེ་དང་སློབ་ཕྲུག་ཕ་མ་ཚོ་དང་མཇལ་འཕྲད་གནང་ཡོད་འདུག་ལ་བཀའ་བློན་མཆོག་གིས་རང་གི་སྐད་ཡིག་དང་རིག་གཞུང་སོགས་ལ་དོ་སྣང་དང་སྦྱང་བརྩོན་བྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་ལམ་སྟོན་གནང་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་བཀའ་བློན་གྱི་ཐུགས་འགན་བཞེས་པ་ནས་བཟུང་ཨོ་སྟྲེ་ལི་ཡའི་ནང་གཞུང་དོན་འཚམས་གཟིགས་ཕེབས་པ་ད་རེས་ཐོག་མ་དེ་ཆགས་ཀྱི་ཡོད་འདུག་སྤྱིར་བཏང་ཨོ་སྟྲེ་ལི་ཡའི་ནང་ཡོད་པའི་བོད་མི་ཆབ་སྲིད་བཙོན་ཟུར་རྣམས་ནི་དབུས་བོད་མིའི་སྒྲིག་འཛུགས་ཀྱིས་དམིགས་བསལ་ཨོ་སྟྲེ་ལི་ཡའི་གཞུང་ལ་ཞུ་སྐུལ་གནང་སྟེ་བོད་ནང་དེ་སྔ་ཆབ་སྲིད་ཀྱི་གནད་དོན་ཐོག་ནས་བཙོན་དུ་ཚུད་པའི་མི་སྣ་དང་ཡང་ན་དེ་དག་གི་སྤུན་བུ་ཕྲུག་ཚོར་ཆ་རྐྱེན་ཞིག་བསྐྲུན་པའི་ཐོག་ནས་ཨོ་སྟྲེ་ལི་ཡའི་ནང་རིམ་པ་བྱས་ནས་བཏང་གནང་ཡོད་པ་རེད། རྒྱ་ནག་གཞུང་གིས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་ཟེར་བ་ཉེ་ལམ་གཏན་འབེབས་བྱས་པ་དང་འབྲེལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་ནས་དངོས་སུ་ལག་བསྟར་བྱེད་རྒྱུ་རེད་འདུག།

ལོ་རྒྱུས་ཀྱི་ངོས་ལེན་མེད་པ་དང་རྒྱལ་ཁབ་ཀྱི་ཆིག་སྒྲིལ་གྱི་ལྟ་བ་ལ་ཁ་གཏད་ཀྱིས་འགྲན་རྩོད་བྱེད་མཁན་ལ་གདོང་ལེན་བྱེད་ཆེད་ཡིན་པ་བཤད་འདུག་གསར་དུ་གཏན་འབེབས་བྱས་པའི་ཁྲིམས་གཞི་འདི་རྒྱ་ནག་ཁྱོན་ཡོངས་སུ་ཁྱབ་ཀྱི་ཡོད་པ་དང་ཁྲིམས་གཞི་དེའི་ནང། རྒྱལ་ཁབ་གཅིག་གྱུར་དང་མི་རིགས་མཐུན་སྒྲིལ། རྒྱལ་ཁབ་ཀྱི་བདེ་འཇགས། མི་རིགས་ཀྱི་སྙིང་སྟོབས་ཆེར་སྐྱེད་ཞེས་བརྗོད་པའི་ཇུས་གཞི་དེ་ཚོ་ནི་བོད་ནང་བོད་མི་ཚོའི་ཐོག་དངོས་སུ་ལག་བསྟར་བྱེད་པའི་སྐབས་བོད་མི་རིགས་ལ་ཤུགས་རྐྱེན་ཆེན་པོ་ཞིག་ཐེབས་རྒྱུ་ཡིན་པ་དང། ཁྲིམས་གཞི་དེ་ཚོར་ཚད་གཞི་མེད་པ་དང་མཐའ་མེད་པ་ཞིག་ཡིན་སྟབས། མ་འོངས་པར་བོད་ནང་གི་བོད་མི་ཚོ་ལ་དཀའ་ངལ་ཆེན་པོ་ཞིག་འཕྲད་རྒྱུ་ཡིན་པ་ནི་གསལ་པོ་རེད་ཅེས་སི་པེན་ནང་ལ་བཅའ་བཞུགས་གནང་མཁན་བོད་དང་རྒྱ་ནག་གི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུངས་གནང་གི་འདུག་གསར་དུ་གཏན་འབེབས་བྱས་པའི་ཁྲིམས་གཞི་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གཅིག་ཉིན་དངོས་སུ་ལག་བསྟར་བྱ་རྒྱུ་ཡིན་འདུག་ལ། ཁྲིམས་གཞི་དེའི་ཐོག་ནས་སྤྱི་དམངས་ཡོངས་ལ་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོ་སྤེལ་རྒྱུ་གཏན་འབེབས་བྱས་ཡོད་པ་དང་ཆབས་ཅིག་དབུས་དང་ས་གནས་གཞུང། དེ་བཞིན་སློབ་གྲྭ་དང་ཁྱིམ་ཚང་གིས། གཞོན་ནུ་ལོ་ཆུང་དང་བྱིས་པ་ཚོ་ལ་སློབ་གསོ་བརྒྱབ་རྒྱུ་དེ་མངོན་གསལ་དོད་པོ་ཡོང་བར་བྱེད་དགོས་པའི་ཁྲིམས་གཞི་གཏན་འབེབས་བྱས་ཡོད་པ་དེ་ནི་རྒྱ་ནག་དམར་ཤོག་ཚོགས་པ་ལ་རྒྱབ་སྐྱོར་ཐུབ་ཐབས་དང་སྲིད་དབང་བརྟན་པོར་གནས་ཐབས་ཡིན་པ་གསལ་པོ་རེད་ཅེས་སངས་རྒྱས་སྐྱབས་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་གི་འདུག། རྒྱ་ནག་རྒྱལ་ཡོངས་མི་དམངས་ཚོགས་ཆེན་སྐབས་བཅུ་བཞི་པའི་རྒྱུན་ལས་ཨུ་ཡོན་ལྷན་ཁང་གི་ཚོགས་འདུ་ཐེངས་དྲུག་པའི་ཐོག་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་སྐོར་གྱི་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་བཅའ་ཁྲིམས་ནང་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་གཏན་འབེབས་བྱས་ཐོག། གཞུང་ལས་མི་སྣ་དང། ཁེ་ལས་དང་བྱ་གཞག་ཚན་པའི་ལས་བཟོ། གྲོང་ཚོའི་གྲོང་མི། ཧོང་ཀོང་དང་ཨོ་མིན་ཙམ་མ་ཟད་ཐའེ་ཝན་ཡང་ཁྲིམས་གཞི་དེ་ནང་ཚུད་ཡོད་པ་བཀོད་འདུག།
རྒྱ་ནག་གི་གཙུག་ལག་སློབ་གཉེར་ཁང་ཚོའི་ནང་གློ་བུར་འདས་གྲོངས་གྱུར་བའི་སྲིད་བློན་ལི་ཁེ་ཆང་ལ་མྱ་ངན་གྱི་བྱ་སྒོ་སྤེལ་མི་ཆོག་པའི་བཀོད་ཁྱབ་བཏང་འདུག་དེ་ཡང་རྒྱ་གར་གྱི Times of India གསར་ལས་ཁང་ནས་འདི་ཚེས་ཉི་ཤུ་བརྒྱད་ཉིན South China Morning Post ཞེས་པའི་ཧོང་ཀོང་གི་གསར་འགྱུར་ཚན་པས་གནས་ཚུལ་སྤེལ་བ་ཞིག་ལུང་འདྲེན་དང་སྦྲགས་བཀོད་དོན་བྱུང་བར་ལྟར་ན། འདས་པའི་བདུན་ཕྲག་དེའི་གཟའ་པ་སངས་ཉིན་གློ་བུར་སྙིང་གི་ནད་གཞི་ཕོག་ནས་འདས་གྲོངས་གྱུར་པའི་རྒྱ་ནག་གི་སྲིད་བློན་ལི་ཁེ་ཆང་དམ་པ་དེར་གཙུག་ལག་སློབ་གཉེར་ཁང་གི་སློབ་མ་ཚོའི་ངོས་ནས་མྱ་ངན་གྱི་འདུ་འཛོམས་གོ་སྒྲིག་ཞུ་མི་ཆོག་པའི་བཀོད་ཁྱབ་བཏང་ཡོད་འདུག་ལ་དེའི་རྒྱུ་མཚན་སྐོར་པེ་ཅིང་ནང་གི་སློབ་གཉེར་ཁང་ཆེ་གྲས་ཤིག་གི་སློབ་དཔོན་མིང་འདོན་བྱེད་འདོད་མེད་པ་ཞིག་གིས་གོང་ཞུས་གསར་ལས་ཁང་ལ་ང་ཚོས་སྲིད་བློན་དམ་པར་གུས་བརྩི་དང་མྱ་ངན་སྲུང་བརྩི་མཐའ་གཅིག་ཏུ་ཞུ་གི་མིན་ལུགས་བཤད་ཀྱི་ཡོག་མ་རེད་ཡིན་ནའང་རྒྱལ་ཁབ་ཀྱིས་དངོས་སུ་མྱ་ངན་སྲུང་བརྩི་ཞུ་ཕྱོགས་ཀྱི་ཐད་བཀོད་ཁྱབ་མ་བཏང་བར་སློབ་ཕྲུག་ཚོའི་ཚོར་བ་རྣོན་པོའི་ཐོག་ནས་ཟང་ཟིང་མི་ཡོང་བ་དང་བརྟན་ལྷིང་གི་གནད་དོན་ཐོག་ནས་ད་ལྟའི་ཆར་འདུ་འཛོམས་མ་བྱེད་རོགས་ཅེས་བཀོད་ཁྱབ་བྱུང་ཞེས་བཤད་འདུག་ཡང་གོང་ཞུས་གནས་ཚུལ་ནང་མུ་མཐུད་ནས་བཀོད་པ་ལྟར་ན་ད་ལྟའི་ཆར་གཞུང་འབྲེལ་གྱི་ངོས་ནས་དམ་པ་དེའི་སྐུ་ཕུང་ཞུགས་འབུལ་ཞུ་རྒྱུ་དང། ཡང་ན་རྗེས་དྲན་ཞུ་རྒྱུ་སོགས་ཞིབ་ཕྲའི་གནས་ཚུལ་བཀོད་ཁྱབ་གང་ཡང་བཏང་མེད་པ་རེད། འོན་ཀྱང་མང་ཚོགས་ཀྱི་ངོས་ནས་སྲིད་བློན་དམ་པ་ཆུང་དུས་འཚར་ལོངས་གནང་ཡུལ་ཧེ་ཧྥེ་ས་གནས་སུ་མེ་ཏོག་ཕུལ་བ་དང་མིག་ཆུ་བཏང་བ་སོགས་ཀྱི་ལམ་ནས་དམ་པ་ཁོང་ལ་གུས་འདུད་དང་རྗེས་དྲན་ཞུ་བཞིན་ཡོད་འདུག་སྲིད་བློན་དམ་པ་ལི་ཁེ་ཆང་ནི་དགུང་གྲངས་དྲུག་ཅུ་རེ་བརྒྱད་ལས་སོན་མེད་པ་དང་ཁོང་ལོ་འདིའི་ཕྱི་ཟླ་གསུམ་པའི་ནང་ལས་གནས་ནས་བགྲེས་ཡོལ་ཕྱིན་པ་ཞིག་ཡིན་པ་རེད། ཁོང་གིས་ལས་ཡུན་རིང་གཙོ་བོ་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་ཕྱིན་པ་རྣམས་སེལ་ཐབས་སུ་འབད་བརྩོན་གནང་ཡོད་རེད་ཅེས་བཀོད་འདུག་ཡང་གནས་ཚུལ་ནང་གསལ་ལྟར་ན་གཟའ་པ་སངས་ཉིན་མགྲོན་ཁང་ཞིག་གི་ནང་ཁོང་ཆུ་རྐྱལ་བརྒྱབ་པའི་སྐབས་གློ་བུར་དུ་སྙིང་གི་ནད་གཞི་ཕོག་སྟེ་སྨན་ཁང་དུ་བསྐྱལ་ཡང་སྐྱོབ་ཐུབ་མེད་པའི་གནས་ཚུལ་འདུག་གནད་དོན་དབྱེ་ཞིབ་པ་ཚོས་ད་རེས་ཁོང་ལ་མྱ་ངན་འདུ་འཛོམས་སོགས་གོ་སྒྲིག་བྱས་མི་ཆོག་པའི་བཀོད་ཁྱབ་བཏང་ཡོད་པ་ནི་དེ་སྔ་བཞིན་སློབ་ཕྲུག་ཚོས་ཚོར་བ་ཆེན་པོའི་ཐོག་ནས་སྲིད་གཞུང་ལ་ངོ་རྒོལ་བྱེད་རྒྱུའི་ཉེན་ཁ་མཐོང་གི་ཡོད་ལུགས་བཀོད་འདུག། རྒྱ་ནག་གིས་ཉེ་ལམ་རྒྱ་གར་དང་པཱ་ཀི་སི་ཐན་དབར་བཟང་ཕྱོགས་ཀྱི་འབྲེལ་བ་བྱུང་བ་དང་རྒྱ་གར་གྱི་ངོས་ནས་པཱ་ཀི་སི་ཐན་དང་མཉམ་དུ་མངའ་ཁུལ་གྱི་ཞི་བདེ་ལྷིང་འཇགས་དང་ཡར་རྒྱས་ཀྱི་ལས་གཞི་ཁག་མཉམ་ལས་གནང་རྒྱུའི་སྔོན་བརྡ་བཏང་བར་དགའ་པོ་བྱུང་ཞེས་རེས་གཟའ་ཟླ་བའི་ཉིན་རྒྱ་ནག་གིས་བཤད་བཞག། དེ་ཡང་རྒྱ་གར་དང་པཱ་ཀི་སི་ཐན་གྱི་དམག་མིས་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་ཉིན། ཇམ་མུ་ཀ་ཤི་མིར་དང་དེ་མིན་ས་ཁུལ་གཞན་ཁག་ཏུ་ཡོད་པའི་ཕྱོགས་གཉིས་ཀྱི་ས་མཚམས་སུ། མེ་འཕེན་མཚམས་འཇོག་བྱ་རྒྱུའི་གན་རྒྱ་ཁག་ལ

དེ་ནི་རྒྱ་ནག་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་ཀྲའོ་ཡིས་པཱ་ཀི་སི་ཏན་གྱི་སྲིད་འཛིན་ཨ་རིབ་ཨལ་བྷི་ཡིས་པཱ་ཀི་སི་ཏན་གྱི་ཉིན་མོ་སྲུང་བརྩི་ཞུ་བའི་སྐབས་རྒྱ་ནག་ནི་པཱ་ཀི་སི་ཏན་གྱི་གྲོགས་པོའི་ནང་ནས་གྲོགས་པོ་ཉེ་ཤོས་དེ་ཡིན་པར་བརྗོད་པར། ལན་འདེབས་ཀྱི་ཚུལ་དུ་ཁོ་པས་བཤད་པ་ཞིག་ཡིན་ལུགས་རྒྱ་གར་གྱི་པི་ཊི་ཨའི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསར་དུ་བདམས་ཐོན་བྱུང་བའི་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ Mike Johnson མཆོག་ལ་འཚམས་འདྲི་ཞུས་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཉེ་ཆར་གསར་དུ་བདམས་ཐོན་བྱུང་བའི་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ Mike Johnson མཆོག་ལ་འཚམས་འཕྲིན་བསྩལ་གནང་ཡོད་པ་དེའི་ནང་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀའི་ངོས་ནས་འདས་བའི་ལོ་ངོ་བཅུ་ཕྲག་ཁ་ཤས་རིང་ནས་བཟུང་བོད་མིའི་འཐབ་རྩོད་ལ་གདུང་སེམས་མཉམ་སྐྱེད་དང་གཡོ་བ་མེད་པའི་རྒྱབ་སྐྱོར་གནང་ཡོད་པར་ང་ཚོས་ནམ་ཡང་བརྗེད་ཐབས་མེད་ལ་བཀའ་དྲིན་བསམ་ཤེས་ཞུ་གི་ཡོད། ལྷག་པར་དུ་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ Nancy Pelosi དབུ་ཁྲིད་འོག་བོད་མི་ཚོར་གདོང་ལེན་བྱེད་དགོས་པའི་གནད་དོན་ཐོག་རྒྱབ་སྐྱོར་ཤུགས་ཆེ་གནང་ཡོད་པར་ཡང་ང་ཚོས་བཀའ་དྲིན་རྗེས་དྲན་ཞུ་གི་ཡོད་སྐུ་ཉིད་ཀྱི་དབུ་ཁྲིད་འོག་མུ་མཐུད་ནས་ང་ཚོའི་འཐབ་རྩོད་ལ་རྒྱབ་སྐྱོར་སྔར་ལས་ལྷག་པ་ཡོང་བའི་རེ་བ་ཞུ་གི་ཡོད་ཅེས་བཀོད་པ་དང་ཆབས་ཅིག་ད་རེས་ཁོང་གྲོས་ཚོགས་ཀྱི་ཚོགས་གཙོར་བདམས་ཐོན་བྱུང་བར་བོད་ཕྱི་ནང་གཉིས་ཀྱི་བོད་མིའི་ཚབ་ཞུས་ཏེ་འཚམས་འདྲི་ཞུ་གི་ཡིན་ཞེས་ཞུས་ཡོད་པ་རེད། སྤྱིར་བཏང་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོར་འདས་པའི་ལོ་ཤས་ནས་བཟུང་འཐུས་མིའི་གྲངས་ཚད་མང་བའི་ཆ་ནས་སྤྱི་མཐུན་ཚོགས་པའི་འཐུས་མི་ཚོགས་གཙོར་བསྐོ་བཞག་བྱུང་ཡོད་པ་དང་འདི་ཚེས་ཉི་ཤུ་རྩ་ལྔ་ཉིན་གསར་དུ་བསྐོ་འདེམས་བྱུང་བའི་སྤྱི་མཐུན་ཚོགས་པའི་ཚོགས་གཙོ Mike Johnson མཆོག་ཡེ་ཤུའི་ཆོས་ལུགས་ཀྱི་ལྟ་བ་མཁྲེགས་པོ་འཛིན་མཁན་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ཀྱང་འདས་པའི་ལོ་རྒྱུས་ལ་གཞིགས་པའི་སྐབས་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀའི་ནང་ཆབ་སྲིད་ཚོགས་པ་གཉིས་ཀའི་ཚོགས་གཙོ་དང་འཐུས་མི་ཚོས་བོད་དོན་དང་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གུས་བརྩི་ཞུ་རྒྱུ་དང་བོད་དོན་ཐོག་ཚོགས་པ་གཉིས་ཀས་རྒྱབ་སྐྱོར་འདྲ་མཉམ་གྱིས་ཞུ་བཞིན་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་དང་སུད་སི་སྐུ་ཚབ་དོན་གཅོད་ལས་ཁུངས་ནས་གོ་སྒྲིག་གནང་བའི་ཇི་ནི་ཝའི་བོད་དོན་གླེང་སྟེགས་ཐེངས་ལྔ་པ་དེ་བཞིན་ཕྱི་ཟླ་བཅུ་པའི་ཚེས་ཉེར་བདུན་ཉིན་མཇུག་སྒྲིལ་གནང་བཞག་ཇི་ནི་ཝའི་བོད་དོན་གླེང་སྟེགས་ཀྱི་མཇུག་སྡོམ་ཉིན་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་དང་སུད་སི་ནང་ཡོད་པའི་ཐའེ་པེ་རིག་གཞུང་དང་དཔལ་འབྱོར་སྐུ་ཚབ་ཚོགས་པའི་ངེས་སྟོན་པ་ནེ་ཀོ་ལ་སུའུ་རྣམ་གཉིས་ནས་གཙོ་སྐྱོང་གནང་བཞག། ལྷན་ཚོགས་ཐོག་ཡུ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་དང་ཨིན་ཡུལ་སྐུ་ཚབ་དོན་གཅོད་ཕར་ཚུལ་བསོད་ནམས་ཚེ་རིང་ལགས། སྦིར་སིལ་སྐུ་ཚབ་དོན་གཅོད་བདེ་ཁང་རིག་འཛིན་ཆོས་སྒྲོན་ལགས། ཕྱི་དྲིལ་ལས་ཁུངས་ཀྱི་དྲུང་འཕར་བསྟན་འཛིན་ལེགས་བཤད་ལགས་དང་རྣམ་རྒྱལ་ཚེ་དབང་ལགས། དེ་བཞིན་གཏམ་བཤད་གནང་མཁན་དང་བོད་དོན་རྒྱབ་སྐྱོར་བ། ས་གནས་བོད་རིགས་ཚོགས་པ་སོགས་ནས་མཉམ་ཞུགས་གནང་བཞག། ཉིན་གཉིས་ཀྱི་བོད་དོན་གླེང་སྟེགས་ཐེངས་ལྔ་པའི་བརྗོད་གཞི་ནི། རྒྱ་ནག་གི་དབང་སྒྱུར་འོག་ཏུ་ཡོད་པའི་ས་ཁུལ་ཁག་ཏུ་འགྲོ་བ་མིའི་ཐོབ་ཐང་ཉམས་རྒུད་དུ་འགྲོ་བཞིན་པའི་སྐོར་དང། རྒྱ་ནག་གཞུང་གིས་མི་རིགས་སིམ་ཡལ་གྱི་སྲིད་ཇུས་དང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་མཁན་ལ་དྲག་གནོན་བྱས་པའི་སྐོར། བོད་གཙོས་པའི་རྒྱ་ནག་གི་དབང་སྒྱུར་འོག་ཏུ་ཡོད་པའི་ས་ཁུལ་ཁག་གི་ནང། འཛུགས་སྐྲུན་ཡར་རྒྱས་ཀྱི་མིང་ཐོག་ནས་མི་སེར་སྤེལ་ཡུལ་གྱི་སྲིད་ཇུས་འཛིན་ཕྱོགས་ཀྱི་སྐོར་དང། རྒྱལ་མཚམས་ལས་བརྒལ་བའི་དྲག་གནོན་དང་རྒྱལ་སྤྱིའི་སྤྱི་ཚོགས་ནང་ལྟ་སྲུང་བྱ་རའི་སྐོར་སོགས་གླེང་གནང་ཡོད་འདུག། བོད་དོན་གླེང་སྟེགས་ཐེངས་ལྔ་པའི་ཉིན་དང་པོའི་ཉིན། རྒྱ་ནག་གི་དབང་སྒྱུར་འོག་ཏུ་ཡོད་པའི་ས་ཁུལ་ཁག་ཏུ་འགྲོ་བ་མིའི་ཐོབ་ཐང་ཉམས་རྒུད་དུ་འགྲོ་བཞིན་པའི་བརྗོད་གཞིའི་ཐོག་ཨོ་གུར་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་འགོ་འཛུགས་གནང་མཁན་རུ་ཤན་ཨ་བྷཱས་ལགས་དང། སོག་པོ་ནང་ཁུལ་འབྲེལ་མཐུད་ལས་ཁང་གསར་འཛུགས་གནང་མཁན་དང་ངེས་སྟོན་པ་ཌོག་ཊར་ཤའོ་ཆིང་ལགས། བོད་ཀྱི་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་བསྟི་གནས་ཁང་གི་འགན་འཛིན་སོགས་ནས་གཏམ་བཤད་གནང་ཡོད་པ་དང། ཉིན་གཉིས་པར Hong Kong Watch ཞེས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་གསར་འཛུགས་གནང་མཁན་དང། སྤྱི་ཁྱབ་འགན་འཛིན Benedict Roger ལགས། ཡང Citizen Lab ཞེས་པའི་ཉམས་ཞིབ་ཁང་གི་ཉམས་ཞིབ་པ་ཌོག་ཊར Emile Dirks ལགས་དང། Tibet Action Institute ཞེས་པའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བཀྲས་མཐོང་ལྷ་སྒྲོན་ལགས་སོགས་ནས་གཏམ་བཤད་གནང་ཡོད་འདུག།
རྣམ་པ་ཚོས་ད་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་བཞུགས་སྒར་རྡ་རམ་ས་ལར་འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་བགྲོ་གླེང་ཐེངས་བརྒྱད་པ་འཚོགས་བཞིན་ཡོད་འདུག་འདིའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་ས་གནས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དགུ་ཉིན་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་གངས་ཅན་སྐྱིད་གཤོངས་སུ། བོད་ཀྱི་དཔེ་མཛོད་ཁང་གིས་གཙོ་འགན་བཞེས་པའི་ཐོག་རྒྱལ་ཁབ་ཕྱི་ནང་གི་ཚན་རིག་པ་དང་ནང་པའི་མཁས་དབང་རྣམས་ལྷན་ཞུགས་ཀྱིས། སྣང་ཚུལ་དང་གནས་ཚུལ་ཞེས་པའི་བརྗོད་གཞིའི་ཐོག་འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་བགྲོ་གླེང་ཐེངས་བརྒྱད་པ་འདི་བཞིན་སྐོང་ཚོགས་གནང་ཞིང་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་སྐུ་མགྲོན་གཙོ་བོར་གདན་ཞུས་ཀྱིས་བགྲོ་གླེང་དང་འབྲེལ་བའི་གསུང་བཤད་གནང་བའི་ནང། ནང་པ་དང་ཚན་རིག་དབར་གྱི་བགྲོ་གླེང་གི་ལས་གཞི་འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་མཛད་འཕྲིན་གྱི་ཆ་ཤས་ཤིག་ཡིན་ཞིང། དེ་ལ་མ་འོངས་པའི་འཛམ་གླིང་གི་གནས་སྟངས་ལ་བཟང་ཕྱོགས་ཀྱི་འགྱུར་བ་གཏོང་ཐུབ་པའི་ནུས་པ་ཡོད་པར་གསུངས་ཤིང། དངོས་པོའི་གནས་ལུགས་བཤད་པའི་སྐབས་རང་ངོས་ནས་བརྟག་དཔྱད་མ་བྱས་པར

ཆ་མ་བཞག་ལགས་སམ་གསུངས་པ་དེ། ཕལ་ཆེར་དེ་འདྲའི་གསུང་མཁན། སྟོན་པའི་ནང་ནས་ཐོག་མར་ཡིན་གྱི་རེད་གཅིག་བྱས་ན་མཐའ་མ་ཡིན་གྱི་རེད། སྤྱིར་གཞི་བདེན་པ་གཉིས་ཀྱི་གནས་ལུགས་སྐོར་ནང་པ་སངས་རྒྱས་པ་ཚོས་མི་ལོ་ཉིས་སྟོང་ལྷག་གི་རིང་སྣང་ཚུལ་དང་གནས་ཚུལ་གྱི་འགལ་སྣང་དང་དེ་ལས་བྱུང་བའི་ལོག་རྟོག་སྐོར་བགྲོ་གླེང་བྱས་དང་བྱེད་མུས་ཡིན་ལ་དེང་གི་ཚན་རིག་པའི་ཁྲོད་དངོས་པོའི་གནས་ལུགས་ཐོག་འཛིན་པའི་ལྟ་ཚུལ་མང་པོ་ཞིག་ལ་བསྒྱུར་བཅོས་གཏོང་བཞིན་པ་མ་ཟད་དབང་རྩ་ཚན་རིག་ནང་ལ་ཡང་སེམས་ཀྱི་རང་བཞིན་དང་དེའི་ཡུལ་འཛིན་ཚུལ་ཐད་གནས་ཚུལ་མང་པོ་ཞིག་གསར་རྙེད་བྱུང་དང་འབྱུང་མུས་ཡིན་པ་རེད། མདོར་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདས་པའི་ལོ་ངོ་བཅུ་ཕྲག་གསུམ་ལྷག་བརྒལ་བའི་རིང་དེང་གི་ཚན་རིག་པ་དང་བཀའ་བསྡུར་བགྲོ་གླེང་གནང་བའི་རྗེས་འབྲས་སུ་ཚན་རིག་དང་ཆོས་ནི་མཐུན་ཐབས་མེད་པའི་ལྟ་ཚུལ་དེ་ལ་ཡང་འགྱུར་བ་ཤུགས་ཆེན་འགྲོ་བཞིན་ཡོད་པ་རེད། ནང་པའི་ཉམས་ཞིབ་པ་མཁས་དབང་ཧར་ཤཱ་ན་ག་རཱ་ཇུ་ལགས་ཀྱིས་གནའ་བོའི་རྒྱ་གར་གྱི་ལྟ་གྲུབ་ནང་བཤད་པའི་ཚད་མ་དང་མངོན་སུམ་སྐོར་ད་རེས་བགྲོ་གླེང་ཐོག་གསུང་བཤད་གནང་གི་ཡོད་འདུག། Science I think has developed. ཚན་རིག་པས་ཕྱིའི་དངོས་པོ་ཐོག་བརྟག་དཔྱད་ཞིབ་ཚགས་བྱས་ཡོད་ཀྱང་ནང་སེམས་ཀྱི་སྐོར་ནང་པའི་གཞུང་ལུགས་དེ་ཧ་ཅང་གི་གཏིང་ཟབ་པ་དང་རྒྱ་ཆེ་བ་འདུག། དེར་བརྟེན་དེང་གི་ཚན་རིག་པ་ཚོས་ཚད་རྡུལ་དངོས་ཁམས་དང་སེམས་ཀྱི་རྣམ་གཞག་སྐོར་དོ་སྣང་སླེབས་ཏེ་འགྲེལ་བརྗོད་བྱེད་བཞིན་པ་དེ་གནའ་སྔ་མོ་ནས་ནང་པའི་མཁས་པ་ཚོས་དཔྱད་པ་བྱས་ཏེ་འགྲེལ་བརྗོད་བྱས་ཟིན་ཡོད་ཅེས་འགྲེལ་བརྗོད་གནང་སོང། ཡང་བགྲོ་གླེང་གི་དམིགས་བསལ་སྐུ་མགྲོན་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་ལགས་ཀྱིས་འདི་ལྟ་བུ་ཡི་བགྲོ་གླེང་གོ་སྒྲིག་གནང་མཁན་ཚོར་བསྔགས་བརྗོད་གནང་བ་དང་སྦྲགས་ད་སྐབས་ཕྱིའི་དངོས་པོ་ཡར་རྒྱས་དང་འབྲེལ་བའི་ཚན་རིག་གཅིག་པུས་སྤྱི་སྒེར་ཚང་མར་དོན་དམ་གྱི་བདེ་སྐྱིད་བསྐྲུན་ཐུབ་ཀྱི་མེད་པར་སོང་སྟེ། འགྲོ་བ་མིའི་ཀུན་སྤྱོད་བཟང་པོ་དང་རིན་ཐང་ནི་གཙོ་བཟུང་གིས་གོང་འཕེལ་གཏོང་དགོས་གལ་ཆེ་བའི་སྐོར། གསུངས་ཡོད་པ་རེད། ཡང་ཨ་མི་རི་ཀ་རྟེན་གཞི་བྱས་པའི་དགེ་འདུན་པའི་ཆེད་དུ་ཚན་རིག་པ་ཞེས་པའི་ཚོགས་པའི་འགན་འཛིན་ཀརྨ་ཐུབ་བསྟན་ལགས་ཀྱིས་ཚོགས་པ་དེ་ཡི་དམིགས་ཡུལ་གཙོ་བོ་ནི་བོད་པའི་དགོན་སྡེ་ཁག་ནང་ཚན་རིག་སློབ་ཁྲིད་བྱ་རྒྱུ་དང་ནང་ཆོས་དང་ཚན་རིག་དབར་གྱི་བགྲོ་གླེང་གོ་སྒྲིག་གིས་ད་ལྟའི་ཆར་ལས་གཞི་མི་འདྲ་བ་དགུའི་ཐོག་ཕྱག་ལས་གནང་བཞིན་འདུག། སྤྱིར་བཏང་ང་ཚོས་ཀྱི་ལས་གཞི་མ་འདྲ་བ་ད་ལྟ་ལས་གཞི་དགུ་ཙམ་ཡོད། དེ་ལ་དགེ་འདུན་པའི་ཆེད་དུ་ད་ལྟ་འདིའི་ཚན་རིག་གི་འོག་ལ་ཨ་ནི་བཙུན་མ་རྐྱང་རྐྱང་ཡིན་པའི་གི་ཨ་ནི་ད་ལྟ་ང་ཚོ་བཙུན་མའི་སྣེ་ཁྲིད་ཟབ་སྦྱོང་ཟེར་ཡག་ཅིག་སྤྲོད་བསྡད་ཀྱི་ཡོད་རེད། དེ་ག་ནང་བཞིན་ང་ཚོ Leadership Institute དུ་ད་སྣེ་ཁྲིད་རུ་ཁག་དང་པོ་གཉིས་པ་སོགས་ལ་བྱས་ད་དགེ་འདུན་ཕོ་མོ་གཉིས་ཀ་ཡོད་པའི་གི་ད་ལྟ་སྣེ་ཁྲིད་རུ་ཁག་ཨ་གཅིག་འགྲོ་བསྡད་ཀྱི་ཡོད་རེད་བྱས་ད་དེ་ཚོ་གཅིག་བྱས་ན་འདི་སྔོན་ལ་ཁྱེད་རང་ཚོ་རྡུལ་ཕྲན་གྱི་རྣམ་གཞག་སྐོར་ལ་ང་ཚོ་གིས་བཟོས་བཞག་པའི་གི་འགྲེམས་སྟོན་དེ་འདྲ་དང་ཡང་མེད་ན་ཁོར་ཡུག་སྐོར་ལ་བཟོས་བཞག་པའི་གི་འགྲེམས་སྟོན་དེ་འདྲ་གཟིགས་མྱོང་ཡོད་རེད་བྱས་ད་དེ་ཚོ་ཚང་མ་ད་ང་ཚོ་གི་ལས་གཞི་འདིའི་འོག་ལ་བཟོས་བཞག་པ་དང་དེ་ག་ནང་བཞིན་ཨ་ནེ་ང་ཚོ་བལ་ཡུལ་དང་ཨ་ནེ་འབྲུག་ལ་ཡོད་པའི་གི་ད་ནང་པའི་དགེ་འདུན་ཚོ་ལ་དམིགས་པའི་གི་ཨ་ནེ་ལས་གཞི་ལོགས་ཀ་ཡོད་རེད། ཡང་ཇོ་ནང་དུས་འཁོར་གྲྭ་ཚང་གི་དགེ་བཤེས་ཀུན་དགའ་ལྷུན་གྲུབ་ལགས་ནས། དེ་སྔོན་ནང་པ་དང་ཚན་རིག་དབར་གྱི་བགྲོ་གླེང་ཁག་ནང་མཉམ་ཞུགས་ཐེངས་འགའ་ཤས་གནང་མྱོང་འདུག་ཀྱང་སྣང་ཚུལ་དང་གནས་ཚུལ་ཞེས་པའི་བརྗོད་གཞིའི་ཐོག་ལྷན་ཞུགས་གནང་བར་ཐེངས་དང་པོ་ཡིན་འདུག་པ་མ་ཟད་བརྗོད་གཞི་འདི་ནི་ང་ཚོའི་ཉིན་རེའི་འཚོ་བ་དང་དམིགས་བསལ་འབྲེལ་བ་ཡོད་པར་འགྲེལ་བརྗོད་གནང་གི་འདུག།
ད་ལྟ་ང་ཚོ་ནམ་རྒྱུན་མི་དཀྱུས་མ་དང་མི་ཚེའི་བརྒྱུད་རིམ་ཉིན་མ་རེ་རེའི་མི་ཚེའི་བརྒྱུད་རིམ་ནང་ལ་ཡང་དེ་ག་རང་ཡོང་གི་ཡོད་རེད་ག་རེ་ཟེར་ན་མི་གཅིག་གིས་ང་ཚོ་བལྟས་པ་ཙམ་གྱིས་འོ་དེ་ཡག་པོ་འདུག་དེ་སྡུག་ཅག་འདུག་ཟེར་ལབ་ཡོད་མ་རེད་དེ་ང་ཚོ་ཕ་མ་ཆུང་ཆུང་ཕྲུ་གུ་ནས་ཁ་བཏུད་ནས་ཡོང་གི་རེད་པ་དེ་ག་ནང་བཞིན་ང་ཚོ་མི་རྒན་པ་སུ་དང་སུ་ཡིན་ན།

བློ་ཡི་བདེན་ཚུལ་དང་གནས་ལུགས་བར་གྱི་ཁྱད་པར་དེ་ནང་པའི་ལྟ་ཚུལ། དགེ་བཤེས་ལྷག་རྡོར་ལགས་ཀྱིས་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞི་ཡི་སྐོར། དགེ་བཤེས་ཐབས་མཁས་བློ་གྲོས་ལགས་ཀྱིས་ཚད་རྡུལ་གྱི་ལྟ་བ་ཡིས་བདག་འཛིན་ཆུང་དུ་གཏོང་ཐུབ་མིན་སྐོར། དགེ་བཤེས་ངག་དབང་བསམ་གཏན་ལགས་ཀྱིས་སྣང་ཚུལ་དང་གནས་ཚུལ་བར་གྱི་སྟོང་ཆ་ཟེར་བ་ནི་ནང་པའི་ལྟ་གྲུབ་ཀྱི་རྨང་གཞི་ཡིན་པའི་སྐོར། དེ་བཞིན་བསྟན་འཛིན་རབ་དགའ་ལགས་ཀྱིས་ཚད་རྡུལ་དངོས་ཁམས་རིག་པའི་སྐོར་གཏམ་བཤད་གནང་རྒྱུ་ཡོད་པ་རེད།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བཞུགས་སྒར་དྷ་རམ་ས་ལར། འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་བགྲོ་གླེང་ཐེངས་བརྒྱད་པ་དེ་འཚོགས་བཞིན་ཡིན་པའི་སྐོར་ལ། བཞུགས་སྒར་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་མ་གཅིག་ཚོགས་པས་རྒྱ་གར་ལྷོ་ཕྱོགས། མོན་གྷོ་འདོད་རྒུ་གླིང་དགའ་ལྡན་བྱང་རྩེ་གྲྭ་ཚང་གི་སྨན་ཁང་གི་གཙོ་འཛིན་སྨན་པ། དོན་གྲུབ་བཀྲ་ཤིས་ལགས་ནས་འཕགས་བོད་གཉིས་ཀའི་ནད་པ་རྣམས་ལ་སྨན་བཅོས་ཀྱི་ཞབས་ཞུ་བསྒྲུབས་པ་ལ་ཆེ་བསྟོད་ཀྱིས་ངོས་འཛིན་ཞུས་རྗེས་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི John Hopkins སྨན་གྱི་མཐོ་སློབ་ཁང་གི་ཀླད་པའི་གཤག་བཅོས་སྨན་པ་དང་དབང་རྩའི་ཚན་རིག་པ་གྲགས་ཅན Chetan Bettegowda གི་མཚན་ཐོག་ནས་སྨན་ལས་མཁས་པའི་གཟེངས་བསྟོད་ཕྱག་འཁྱེར་དང་བྱ་དགའ་གནང་རྒྱུའི་གསལ་བསྒྲགས་གནང་འདུག་ཅིང་ད་ལན་སྨན་པ་དོན་གྲུབ་བཀྲ་ཤིས་ལགས་སུ་ངོས་འཛིན་བྱ་དགའ་གནང་རྒྱུ་ཡིན་པ་དེའི་ཐོག་ཁོང་ལ་དགའ་ཚོར་འདི་འདྲ་སེམས་འགུལ་འཕར་མ་ཞིག་ཐེབས་པ་མ་ཟད། དེས་ན་གཞོན་སྨན་པ་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་བསྐྱོད་རྒྱུའི་ཚབ་ཏུ་གཞིས་ཆགས་ཁག་གི་ནང་ཞབས་ཞུ་བསྒྲུབ་རྒྱུའི་སེམས་འགུལ་ཐེབས་པའི་རེ་བ་ཡོད་སྐོར་འགྲེལ་བརྗོད་གནང་བྱུང།
ང་ཚོའི་ཚོང་རྫ་མི་ཡིན་པ་སོང་འདི་ལྟ་བུ་གཅིག་ག་དུས་ལས་ཀ་ཡག་ཅིག་བྱས་ན་ཡང་ཆེ་ཤོས་ལ་ཡང་ཆེ་མཐོང་སླེབས་ན་ཡང་དེ་ཕྱིར་གོ་རང་གོ་རང་སོ་སོ་ལ་སེམས་ཤུགས་འཕར་ཡག་འཕར་མ་འཕར་ཡག་ཅིག་དང་ཡང་ན་གཞན་པ་ཡང་ཇེ་མང་མུ་མཐུད་ནས་གཏམ་རྗེས་གཞན་པ་དེ་འདྲ་མང་པོ་ཡོད་རེད་བ།

སྨན་བཅོས་སྡེ་ཚན་འདྲ་མིན་བཙུགས་པ་སོགས་ཀྱི་གཟེངས་ཐོན་ཕྱག་ལས་མང་པོ་ཞིག་གནང་བ་དེ་དག་ལ་ངོས་འཛིན་ཐོབ་པ་བཞིན་སྐོར་སྨན་པ་དོན་གྲུབ་བཀྲ་ཤིས་ལགས་ཀྱིས་འགྲེལ་བརྗོད་གནང་བྱུང།
ཆ་རྐྱེན་དེ་འདྲའི་རེད་ཤག་ཀ་ན་ཏཱ་ལ་ནང་ལོགས་ལ་ལས་ཀ་བྱེད་དགོས་ཆགས་འདུག་ཨ་ནི་ལོ་མང་པོ་ཅིག་གིས་གཞིས་ཆགས་ཁག་ནང་ལོགས་ལ་ལས་ཀ་བྱས་ཡོད་བ་ཨ་ནི་ཨམ་ཆི་དེ་ཚད་ལྡན་འདྲ་བོ་བྱེད་དེ Medical Capacity ལས་ཀ་འོ་དེ་ཨ་ནི་ད་སྤྱི་ཚོགས་ད་སྤྱི་སྟངས་ཨ་ནི་ངས་ང་རང་ད་བྱང་རྩེ་སྨན་ཁང་འདི་བསྡད་བྱས་ལས་འགུལ་གསར་བ་མང་པོ་ཞིག་སྤེལ་ཡོད་རོགས་དང་ད་མཁལ་མ་ལ་གཙང་མ་བཟོ་ཡས་ཀྱི་སྡེ་ཚན་ཅིག་བཙུགས་ཡོད་རེད Hepatitis གི B གི་དམིགས་བསལ་གི་སྡེ་ཚན་ཅིག་བཙུགས་ཡོད་རེད་ཨ་ནི་མཉམ་དུ་ལ་ང་འདི་ད་ད་ལས་འཆར་ལས་འཆར་ཨ་ནི RDTS གི NGO ཅིག་འདི་གི་ང Volunteer ལོ་མང་པོ་ཞིག་བྱས་ཏེ་ད་ཆ་རྐྱེན་མང་པོ་ཞིག་ལ་ལྟ་ནས་རེད་དྲན་གྱི་འདུག་ཆ་རྐྱེན་གཅིག་ལ་རེད་དྲན་གྱི་མི་འདུག། ཨ་ནི། འདི་བྱས་པ་ཡང་ཅིག་དམིགས་བསལ་གྱི་ལག་ཁྱེར་རེད་ད། Ultra Sound བྱེད་ཡ་དང་དེ་འདྲའི་གི་ཡང་ང་ལག་ཁྱེར་དམིགས་བསལ་དེ་འདྲ་ཡོད་རོ། མཉམ་དུ་ལ་ད་ད། ཨམ་ཆི་གསར་བ་ཐོན་རྒྱུ་ཚོ་དེ་ལ་སྦྱོང་བརྡར་སྤྲད་ཡ་དང་ཨ་ནི Hepatitis B གི་ནི་ལས་གཞི་མང་པོ་ཅིག་དེ་བྱས་ཡོད་རེད་ཨ་ནི Hepatitis B གི་ཐོག་ནས་སྙན་མང་འགྲོ་རྗེས་ཕྱི་རྒྱལ་ཁག་པ་ལ་ཟབ་སྦྱོང་ཆེ་པོ་དེ་འདྲའི་ལ་ང་པ་སྐད་ཆ་བཤད་ཡ་གི་གོ་སྐབས་རག་ཡ་དང། ཆ་རྐྱེན་མང་པོ་ཅིག་འགྲུབ་རོགས་ཨ་ནི་ད་ཡིན་འདུག་འདིར། ཟིང་དུ་སྤེལ་མ་ལ། ད་ལན་སྨན་པ་དོན་གྲུབ་བཀྲ་ཤིས་ལགས་སུ་ངོས་འཛིན་བྱ་དགའ་གནང་རྒྱུའི་གལ་གནད་རང་བཞིན་སྐོར་མ་གཅིག་ཚོགས་པའི་དང་བླངས་ཞབས་ཞུ་བ་དང་ད་ལན་གཟེངས་རྟགས་ཚོགས་ཆུང་གི་ཚོགས་མི་ཡིན་པ་ན་གཞོན་ནུས་པའི་ལས་གཞིའི་འགན་འཛིན་ཀུན་བཟང་ཚེ་འཕེལ་ལགས་ཀྱིས་ངོ་སྤྲོད་གནང་དོན་ལ།
Doctor Chetan Bettegowda ཀྱི་གཟེངས་རྟགས་དེ་ང་ཚོས་ད་མུ་མཐུད་ནས་བྱེད་ཐུབ་ཡས་ཀྱི་ང་ཚོའི་འབད་བརྩོན་རེད་ད་ད་ལྟ་ཐེངས་མ་དང་པོ་དེ་ཁོ་རང་དེ་བྱེད་དུས་བསམ་པ་དཔེ་ང་ཚོ་དགའ་ཚོར་ཆེན་པོ་ཡོད་ད་ཁོ་རང་འདྲ་བོ་ཡིན་ན་དགའ་ལྡན་བྱང་རྩེ་ལ་ཕྱག་ལས་གནང་ནས་སྤྱི་དང་གཅིག་ག་ལ་བར་བོད་ཁྱིམ་ནས་ཡར་འཚར་ལོངས་བྱས་ནས་སྤྱི་ཚོགས་ནང་ལ་མང་པོ་ཅིག་མཐོང་ཡོང་རྒྱུ་རེད་བ། གདན་ས་ཁག་ཆེན་པོ་དེ་འདྲའི་སྒང་ལ་ལ་ཁོ་རང་གི་དམིགས་བསལ་ད Hepatitis ད་དེ་ནི་ད་མཆིན་པ་མཆིན་པའི་ནད་ཡམས་ཡོད་ར། གཙོ་བོ་ད་འཕྲོད་བསྟེན་སྒང་ལ་སྤྱི་ཡོངས་སྒང་ལ་ཁོ་རང་གོ་རྟོགས་སྤེལ་ཡ། ཨ་ནི་སྨན་ཁང་ལ་ག་དུས་འགྲོ་དགོས་ཡོད་མེད་འདི་སྒང་ལ་ཁོ་རང་ཚོས་གོ་རྟོགས་སྤེལ་ཡ། དེ་འདྲའི་གི་ཅིག་གི་དཔལ་གྱི་ལོ་མང་པོ་ཅིག་ཞབས་ཕྱི་ཞུས་གནང་དུས་ཨ་དེ་གི་ཐང་རིང་དེ་ལ་དངོས་སུ Doctor Chetan Bettegowda གི་གཟེངས་རྟགས་དེ་ཁོ་རང་ལས་ལྷག་ག་ཅིག་ད་ལྟ་དེ་ལ་མཐོང་མ་སོང་དེ་གི་ཁོ་རང་ལ་ད་ཐེངས་མ་དང་པོ་དེ་ཁོ་རང་དེ་ཕུལ་ཙང་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་དམིགས་བསལ་བརྡ་ལན་གསར་བ་ཅིག་ཁོང་ཚོ་ཨམ་ཆི་ནང་ལ་སྤེལ་ཆེད་དུས་ཅིག་སྤྲད་ཡས་ཀྱི་ང་ཚོའི་རེ་བ་རེད་ད། ད་དུང་ཁོང་གིས་མུ་མཐུད་དེ་བྱ་དགའ་དེའི་རྒྱབ་ལྗོངས་སྐོར་གསུང་ཡས་ལ་མ་གཅིག་ཚོགས་པ་རྩ་འཛུགས་གནང་མཁན་གྲས་ཡིན་པ། བཀྲ་ཤིས་རབ་རྒྱས་ལགས་དང་སྨན་པ Chetan Bettegowda རྣམ་གཉིས་བར་ནད་པ་དང་སྨན་པའི་འབྲེལ་ལམ་བྱུང་བའི་བརྒྱུད་རིམ་ཐོག་ནས་བྱ་དགའ་དེ་གནང་རྒྱུའི་དགོངས་བཞེས་བྱུང་བ་བཞིན་པའི་འགྲེལ་བརྗོད་གནང་བྱུང།
བྱ་དགའ་དེ་གཙོ་ཆེ་བ་དེ་ད་ལྟ་ང་ཚོ་གི་མ་གཅིག་གི་གཙོ་བོ་འགན་འཛིན Co-founder། བཀྲ་ཤིས་རབ་རྒྱས་ལགས་དང་ད་ལྟ་ཨམ་ཅི་ལགས་འབྲེལ་བ་ཆགས་དེ་རུ Chetan Bettegowda རེད Chetan Bettegowda ཁོ་ཡིན་ན John Hopkins གི Brain Surgeon དཔེ་སྐད་གྲགས་ཚ་པོ་ཅིག་རེད་ཨ་ནི་ཁོ་རང་གཙོ་བོ Karnataka ནས་རེད་དོ་ཨ་ཁོ་རང་དང་འབྲེལ་བ་བྱུང་ནས་ཨ་ནི་ཁོ་རང་དང Patient དང་ཨ་ནི་ཨམ་ཅི་བར་དུ་གི་ནད་པ་དང་ཨམ་ཅི་བར་དུ་གི་འབྲེལ་བ་དེ་བྱུང་ཡོད་ཙང་རེད་བ་ཨ་ནི་ཨམ་ཅི་ལགས་ཀྱི་ལས་ཀ་ལ་ཡི་རངས་སྐྱེས་ནས་ད་ད་ལྟ་གཙོ་བོ་བོད་པའི་སྤྱི་ཚོགས་ནང་ལ་ད་རིང་འདི་ལ་ཁོ་རང་དང་པོ་དེ་ཆགས་བསྡད་དུས་ཙམ་པ་ད་ལྟ་ཁོ་རང Karnataka ནས་ཡིན་ཙང་རེད་བ། ཨ་ནི Karnataka ཡི་ཡུལ་ལ་ཨ་ནི་བོད་པའི་ཨམ་ཅི་གཙོ་བོ་སྤྱི་ཚོགས་ནང་ལ་ཕན་པ་བསྒྲུབ་བསྡད་མཁན་དེ་འདྲས་ཀྱི་ཅིག་ཨམ་ཅི་ཅིག་ལ་ང་ཚོས་ཀྱི་གཟེངས་རྟགས་འགྲོ་བོ་དང་ཆེ་མཐོང་ཨ་ནི་གཙོ་བོ་ཨ་ནི་ཁོ་རང་གི་སྤྱི་ཚོགས་ནང་ལ་ཕན་པ་བསྒྲུབ་པའི་ལ་ཡང་ང་ཚོ་གི་རྒྱབ་སྐྱོར་གྱི་མཚོན་བྱེད་ཅིག་ཏུ་ཅིག་གི་དེ Scholarship དེ་རེད་ཁོ་རང་གི་ཅིག་གི་ཆེད་ལས་གོ་ནས་སློབ་སྦྱོང་སྦྱང་ཡ་དང་གོ་ནས་ཁོ་རང་གི་ཅིག་གི་རིག་རྩལ་ཡག་རུ་བཏང་ཡ་དང། དེ་འདྲའི་སྒང་ལ་ང་ཚོས་ཀྱིས་མ་དངུལ་ཆུང་ཆུང་ཅིག་དེ་འདྲ་རེད།
གཞན་ཡང་སྨན་པ་དོན་གྲུབ་བཀྲ་ཤིས་ལགས་ཀྱིས་གསུངས་ཡག་ལ་སྤྱིར་བཏང་གཞིས་ཆགས་ཀྱི་ནང་གཏན་བཞུགས་གནང་མཁན་བོད་མི་བགྲེས་སོང་མང་པོ་ཡོད་དུས། ཁོང་ནས་དུས་རྒྱུན་བགྲེས་སོང་ཚོ་དང་གྲྭ་བཙུན་རྣམས་ཀྱི་འཕྲོད་བསྟེན་གྱི་ཐོག་ཐུགས་ཁུར་འབད་བརྩོན་གནང་བཞིན་པ་སྤྱི་དང་ལྷག་པར་དུ་མཆིན་པའི་གཉན་རིམས Hepatitis ཐོག་དོ་སྣང་བཅོས་ཐབས་གནང་བཞིན་ཡོད་པའི་འགྲེལ་བརྗོད་གནང་བྱུང།
ང་རང་གིས་ད་སྤྱིར་བཏང་ལས་ཀ་བྱེད་ཡ་དེ་ཆ་ཚང། ལོ་མི་ནད་པ་མང་ཆེ་བརྒྱ་ཆ་བརྒྱད་ཅུ་ལྷག་ཅིག

ཨོ་དེ་འདྲ་ཞིག་རེད་དོན་མིན་ལ། སྨན་པ་དོན་གྲུབ་བཀྲ་ཤིས་ལགས་ནི་ལ་དྭགས་སུ་འཁྲུངས་ཅིང། ཁོང་གི་གཞི་རིམ་སློབ་སྦྱོང་དེ་ལ་དྭགས་བོད་ཁྱིམ་དང་དེ་ནས་རྡ་སྟེང་བོད་ཁྱིམ་གྱི་རྗེས། Indira Gandhi Medical College Simla དང།
CMC Vellore བཅས་ཀྱི་ནང་ལོ་ངོ་བཅུ་ཙམ་གྱི་རིང་སྨན་གྱི་སློབ་སྦྱོང་གནང་བའི་རྗེས་ད་བར་འདས་པའི་ལོ་ངོ་བཅོ་ལྔའི་རིང། རྒྱ་གར་དང་བོད་མིའི་སྤྱི་ཚོགས་ཀྱི་ནང་སྨན་པའི་ཞབས་ཞུ་བསྒྲུབས་གནང་ཡོད་པའི་ནང་ལོགས་ནས། དགའ་ལྡན་བྱང་རྩེ་གྲྭ་ཚང་གི་ནང་སྨན་པའི་ཞབས་ཞུ་བསྒྲུབས་ནས་ལོ་ངོ་བཅུ་འགྲོ་གི་ཡོད་པ་རེད་འདུག་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་མ་གཅིག་ཚོགས་པའི་ཁས་ལེན་ཐེབས་རྩའི་འོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ཙམ་ཞིག་ནས་ཕུན་ཚོགས་རབ་རྒྱས་ལགས་དང་ཁོང་གི་བཟའ་ཟླ་ཚེ་རིང་རབ་རྒྱས་ལགས་རྣམ་གཉིས་ཀྱི་དགོངས་བཞེད་ལྟར། ཁོང་རྣམ་པའི་བུ་མོ་བཀྲ་ཤིས་རབ་རྒྱས་ལགས་དང་བློ་བཟང་རབ་རྒྱས་ལགས་རྣམ་གཉིས་ནས་ཕྱི་ལོ་ཉིས་སྟོང་གཉིས་ལོར་བོད་ཁམས་དཀར་མཛེས་ཁུལ་དུ་གྱུང་པ་ཞེས་པའི་སློབ་གྲྭ་ཞིག་ཆེད་འཛུགས་ཀྱིས་ད་བར་སློབ་གྲྭ་དེ་ནས་སློབ་མཐར་ཕྱིན་པ་སློབ་ཕྲུག་མི་ཉུང་ཞིག་བྱུང་ཡོད་པ་རེད་འདུག་ལ། མ་གཅིག་ཚོགས་པས་བོད་ཕྱི་ནང་གཉིས་ཀྱི་བར་ཁོར་ཡུག་དང་དཔལ་འབྱོར། སྒྲུང་གཏམ་དང་དེ་བཞིན་གློག་བརྙན་སོགས་མཚོན་པའི་དམངས་ཁྲོད་དབར། ཁྱད་ལས་པ་དང་རིག་རྩལ་འདྲ་མིན་ལྡན་པའི་སྐྱེ་བོ་རྣམས་ཀྱི་གླེང་སྟེགས་ཀྱི་སྡིངས་ཆ་བསྐྲུན་པའི་ཁ་བརྡ་ཡིས་མཚོན་པའི་འདུ་འཛོམས་འདྲ་མིན་ཞིག་གོ་སྒྲིག་གནང་བཞིན་ཡོད་པ་དང། གཞན་ཡང་མ་གཅིག་ཚོགས་པས་པཱ་ལགས་ཕུན་ཚོགས་རབ་རྒྱས་ལགས་དང་ཨ་མ་ཚེ་རིང་རབ་རྒྱས་ལགས་རྣམ་གཉིས་ཀྱི་མཚན་ཐོག་ནས་རྒྱ་གར་ནང་བོད་ཕྲུག་སྨན་གྱི་སློབ་སྦྱོང་ཐོན་པ་རྣམས་ལ་མུ་མཐུད་སློབ་སྦྱོང་བྱ་རྒྱུའི་སློབ་ཡོན་གྱི་བྱ་དགའ་ཞིག་གནང་རྒྱུའི་ལས་རིམ་འགྲོ་བཞིན་ཡོད་ཅིང་སྨན་པ་དོན་གྲུབ་བཀྲ་ཤིས་ལགས་སུ། Chetan Bettegowda གི་སྨན་གྱི་ཁྱད་ལས་པའི་བྱ་དགའ་དེ་ནི་རིང་མིན་མ་གཅིག་ཚོགས་པའི་འདུ་འཛོམས་ཤིག་གི་སྐབས་གནང་རྒྱུའི་འཆར་གཞི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་དེ་རིང་གི་གླེང་མོལ་གྱི་ལེ་ཚན་ནང། བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་ཉེ་ཆར། ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང། སྐོང་ཚོགས་གནང་བའི་ཨོ་སི་ལོ་རང་དབང་གླེང་སྟེགས་སྟེང། བོད་དོན་གཏམ་བཤད་གནང་བའི་གནས་ཚུལ་དང་འབྲེལ་ནས། བོད་རིགས་གཞོན་སྐྱེས་རྣམ་པའི། ལས་འགན་དང། བོད་དོན་ལས་འགུལ་སྤེལ་ཕྱོགས་སོགས་ཀྱི་སྐོར། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། རྣམ་པ་ཚོ་སྐུ་ཁམས་བཟང་ང་དཔལ་ལྡན་རྒྱལ་ཡིན་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང་སྐོང་ཚོགས་གནང་བའི་ཨོ་སི་ལོ་རང་དབང་གླེང་སྟེགས་ཀྱི་ཐོག་ལ་མཉམ་ཞུགས་གནང་འདུག་ཨོ་སི་ལོ་རང་དབང་གླེང་སྟེགས་ཟེར་བ་དེ་ཡིན་ན། སྤྱི་ལོ་ཉིས་སྟོང་དགུ་ཡི་ལོར་འགོ་འཛུགས་གནང་སྟེ་ལྷན་ཚོགས་དེ་དམིགས་ཡུལ་གཙོ་བོ་ཡིན་ན། འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་དང་རང་དབང་འཐབ་རྩོད་པ། སྒྱུ་རྩལ་བ། གསར་འགོད་པ། དེ་བཞིན་གྲགས་ཆེ་བའི་ཚོང་བ་སོགས་ལྷན་འཛོམས་ཀྱི་ཐོག་ནས་རང་དབང་ལྡན་ཞིང་བཟང་ཤོས་ཀྱི་འཛམ་གླིང་ཞིག་བསྐྲུན་རྒྱུ་དེ་ཡིན་པ་རེད་འདུག་ཉེ་ཆར་ཕྱི་ཟླ་བཅུ་བའི་ཚེས་བཅོ་བརྒྱད་ཉིན་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང་སྐོང་ཚོགས་གནང་བའི་ཨོ་སི་ལོ་རང་དབང་གླེང་སྟེགས་སྟེང། རྒྱ་ནག་གཞུང་གིས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་ལ་མུ་མཐུད་དུ་རྡོག་རོལ་བཏང་བའི་སྲིད་བྱུས་ལག་བསྟར་བྱེད་བཞིན་པ་སོགས་བོད་ནང་གི་ཛ་དྲག་གི་གནས་སྟངས་ཐད་ལ་གཏམ་བཤད་གནང་ཡོད་པ་མ་ཟད། ཁུལ་དེའི་གྲོས་ཚོགས་ཀྱི་ཚོགས་གཙོས་གཙོས་པའི་གྲོས་ཚོགས་ཀྱི་འཐུས་མི་དང། ཐའེ་ཝན་ཕྱི་སྲིད་བློན་ཆེན་གཞོན་པ་སོགས་ལ་མཇལ་འཕྲད་ཀྱིས་བོད་དོན་ལ་རྒྱབ་སྐྱོར་ཡོང་དགོས་པའི་ཞུ་སྐུལ་ཞུས་འདུག། དེ་རིང་གི་ང་ཚོའི་གླེང་མོལ་གྱི་ལེ་ཚན་ནང་དུ་འཆི་མེད་ལྷ་མོ་ལགས་ཀྱིས་ཐའེ་ཝན་དུ་ཨོ་སི་ལོ་རང་དབང་གླེང་སྟེགས་ཐོག་གཏམ་བཤད་གནང་བའི་གནས་ཚུལ་དང་འབྲེལ་ནས་ཐའེ་ཝན་གཙོས་པའི་རྒྱལ་སྤྱིའི་སྟེང་བོད་དོན་ལ་དོ་སྣང་གི་འཕེལ་རིམ་དང། བོད་རིགས་གཞོན་སྐྱེས་རྣམ་པའི་ལས་འགན་དང་བོད་དོན་ལས་འགུལ་སྤེལ་ཕྱོགས་སྐོར་ལ་གླེང་མོལ་ཞུ་རྒྱུ་ཡིན། དེ་རིང་འཆི་མེད་ལགས། Skype བརྒྱུད་ནས་ང་ཚོའི་ལས་རིམ་འདི་ནང་ཕེབས་པ་ལ་ཐུགས་རྗེ་ཆེ། བདེ་ལེགས། བཀྲ་ཤིས་བདེ་ལེགས་འཆི་མེད་ལགས་ད་ལྟ་ངས་ངོ་སྤྲོད་ཞུས་པ་ནང་བཞིན་གྱི་ཉེ་ཆར་ཁྱེད་རང་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང་ཚོགས་པའི་དང་ཨོ་སི་ལོ་གི་རང་དབང་གླེང་སྟེགས་ཞེས་པའི་ཚོགས་འདུ་ཆེ་ཁག་ཞིག་ནས་ཁྱེད་རང་གིས་བོད་དོན་སྐོར་ལ་གཏམ་བཤད་ཅིག་བྱས་རྩ་བའི་ཁྱེད་རང་ཚོགས་འདུ་དེ་ངོ་སྤྲོད་ཅིག་གནང་རོགས་ཨོ་སི་ལོ་རང་དབང་གླེང་སྟེགས་ཟེར་དེ་ག་རེ་ཟེར་གི་ཡོད་རེད། ད་ཨོ་སི་ལོ་རང་དབང་གླེང་སྟེགས་དེ་ད་ལྟ་སྡིངས་ཆ་ཅིག་ཆགས་བསྡད་ཀྱི་ཡོད་རེད་སྡིངས་ཆ་དེ་ཁོ་རང་ཚོའི་གི་ཚོགས་པ་གི་མིང་ལ་ཡང་ད Human Rights Foundation ཟེར་གྱི་ཡོད་རེད་ཁོ་རང་ཚོའི་འགྲོ་བ་མིའི་ཐོབ་ཐང་སྐོར་ལ་ཡང་ཚོགས་པ་ཅིག་རེད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཅིག་རེད་ཁོ་རང་ཚོའི་གི་ལས་འགུལ་མང་པོ་ཅིག་སྤེལ་གནང་གི་ཡོད་རེད་དེ་ནང་ལ་ཡང་ལས་འགུལ་གཅིག་དེ་ད Oslo Freedom Forum ཆགས་བསྡད་ཡོད་རེད Oslo Freedom Forum དེ་གི་ཁོ་རང་ཚོའི་གི་དམིགས་ཡུལ་གཙོ་བོ་དེ་སྡིངས་ཆ་ཅིག་སྤྲད་རེད་སྡིངས་ཆ་དེ་ང་རང་ཚོའི་གི་ས་གནས་འཛམ་གླིང་ཁག་ལ་ཡང་མང་པོ་ཅིག་ལ་ཡང་དཀའ་ངལ་མང་པོ་ཡོད་རེད། དཀའ་ངལ་མང་པོ་དེ་སྐོར་ལ་ཡང་ནམ་རྒྱུན་གཏམ་བཤད་གནང་མཁན་མང་ཆེ། ད་འབུམ་རམས་པ་བྱས་མཁན་ཡིན་ནའི་རེད་ཞིབ་འཇུག་པ་ཡིན་ནའི་རེད་ཡང་མིན་ན་ཆབ་སྲིད་པ་དེ་འདྲའི་མང་པོ་ཞིག་གསུང་གནང་གི་འདུག་ཡིན་པ་ཡིན་ནའི་ཀྱེ། ང་རང་ཚོའི་གི་འཛམ་གླིང་ག་བ་ཡིན་ནའི་དཀའ་ངལ་འཕྲད་སའི་གི་ས་ཆ་དེ་ལ་ཡང་ས་གནས་མི་དེ་ཚོ་ཉམས་མྱོང་བསགས་མཁན་ཁོ་རང་ཚོ་ལ་དཀའ་ངལ་འཕྲད་མཁན་ཁོ་རང་ཚོའི་གི་སྒྲུང་ཡག་ཤོས་ཁོ་རང་ཚོ་མ་གཏོགས་ཤེས་གི་མ་རེད་ཨ་ནི་སྡིངས་ཆ་གཅིག་ལ་ཡ་ལབ་ཉེ་ལབ་ཡག་གི་འདོད་པ་ཡོད་པ་ཡིན་ན་མི་དཀའ་ངལ་འཕྲད་མཁན་འདི་གི་སོ་སོའི་གི་ཉམས་མྱོང་ལབ་ཡིན་ན་མི་དངོས་གནས་དྲང་གནས་སེམས་ཚོར་བ་གི་ཤུགས་ཆེན་པོ་དང་མ་འདྲ་བ་ཅིག་སྐྱེས་གི་རེད་ཟེར་ཨ་ནི་ཁོ་རང་ཚོའི་གི་དམིགས་ཡུལ་བསམ་བློ་འདི་འཁྱེར་བྱས་ཨ་ནི་དམིགས་ཡུལ་རྒྱ་ཆེན་པོ་ཅིག་བསམ་བློ་བཏང་བྱས་ཨ་ནི་ད་སྡིངས་ཆ་འདི་འཛམ་གླིང་ས་གནས་ཁག་ཁ་ཤས་ལ་ཡ་ཁོ་རང་ཚོའི་གི་ངོ་སྤྲོད་བྱས་པ་རེད་ཨ་ནི་དང་པོ་ཐོག་མ་དེ་ལ་ཡ་ཨོ་སི་ལོ་ནོར་ཝེ་རང་ལ་ཡང་འགོ་ཚུགས་རེད་འདིའི་གཞུག་ལ་ཁོ་རང་ཚོ་ཏེ་སྐེ་ར་ཆེས་ཆགས་དུས་སྒང་ལ་ཡང་ད་ས་གནས་ཁག་ཨ་རི་ནིའུ་ཡོག་དང་གོ་ཏྲ་མ་ལ་དང་ཨ་ནི་ཐེ་ཝན་ལ་ཡང་འགོ་འཛུགས་གནང་པ་རེད། རེད་ད་ལྟ་ཁྱེད་རང་གིས་གསུངས་པ་ནང་བཞིན་གྱི་ད་འཛམ་གླིང་གི་ས་ཆ་མང་པོ་ཅིག་ལ་དཀའ་ངལ་མང་པོ་ཡོད་པ་རེད་ད་ས་གནས་རང་གི་དཀའ་ངལ་མྱོང་བའི་མི་དེ་ཚོ་གི་ཅིག་ལབ་ཡག་དེ་གལ་ཆེན་པོ་རེད་གསུངས་སོང་ད་ད་ལྟ་གི་ཅིག་ཨོ་སི་ལོ་གི་རང་དབང་གླེང་སྟེགས་བལྟས་ན་ཐེ་ཝན་ནང་ཚོགས་ཡོད་པ་རེད་ཐེ་ཝན་ལ་དེང་སང་གི་ཅིག་གི་དཀའ་ངལ་ཆེན་པོ་ཅིག་འཕྲད་བསྡད་པ་རེད་འཛམ་བུ་གླིང་གིས་ཐེ་ཝན་ལ་ལྟ་བསྡད་ཡོད་པ་རེད་པ། ཨ་ནི་དེ་ཅིག་དེ་ག་ལ་ཡང་ད་ཐེངས་གཙོ་གཏམ་བཤད་གནང་མཁན་ནང་ཁྱེད་རང་འདུག་ཨ་ནེ་ཧང་ཀང་གི་སྐོར་ལ་ཅིག་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་དང་ཡང་ཐོབ་ཐང་གསར་པ་བ་འདུག་ད་ག་ནང་བཞིན་ཡུ་གུར་གི་ཐོབ་ཐང་རྩོད་ལེན་པ་དེ་འདྲ་འདུག་ཨ་ནེ་ཡང་ད་ཐེངས་གི་ཚོགས་འདུ་འདི་ཐའེ་ཝན་ནང་ཚོགས་དགོས་དེ་ལ་དམིགས་བསལ་གི་དོན་སྙིང་དང་གཅིག་གཅིག་དེ་གི་གཅིག་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་བྱེད་ལ་ཡང་ཕན་པ་འགྲོ་བ་ག་འདྲས་ཅིག་ཡོད་རེད་བསམ་གྱི་ཡོད་ན། ད་ཐེ་ཝན་ལ་དམིགས་བསལ་བྱེད་ཡས་ཀྱི་དོན་དག་དེ་གལ་ཆེན་པོ་ཡིན་དེ་ང་ཚོ་གཏན་འཁེལ་ནས་ཧ་གོ་གི་ཡོད་རེད་ཡིན་ན་ཡང་ཕྱོགས་གཉིས་ནས་བལྟ་ཡས་ཡོད་རེད་ཕྱོགས་གཅིག་ནི་ང་རང་ཚོ་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པ་ཞིག་ཡིན་པའི་ཆ་ནས་ཐེ་ཝན་ས་ཆ་ཅིག་ལ་སླེབས་དུས་སྒང་ལ་ཡང་རྒྱལ་སྤྱིའི་ལུང་པ་སྡིངས་ཆ་སྒང་ལ་ལན་ཅིག་བཞག་གི་ཡོད་རེད་ཐེ་ཝན་རང་དབང་ལུང་པ་ཅིག་རེད་ཟེར་ཨ་ནི་ཁོ་རང་ཚོ་ལ་ཡང་རྒྱལ་སྤྱིའི་ལུང་པ་སྡིངས་ཆ་སྒང་ལ་སྟོན་ཡོང་གི་རེད། འདིས་ཐའེ་ཝན་རང་ལ་ཡ་ཧང་སང་ཡ་ཕན་ཐོགས་ཀྱི་རེད་གང་ཕྱིར་ནས་ཞུས་པ་ཡིན་ན་འཛམ་གླིང་ནང་ལ་ཡ་ལུང་པ་མང་པོ་ཅིག་གིས་ཐའེ་ཝན་ལ་ཡ་ཐའེ་ཝན་རང་དབང་ལུང་པ་ཅིག་རེད་ཟེར་ཨ་ནི་ངོས་འཛིན་བྱེད་ཡ་ཁག་པོ་རེད། ད་ལྟ་འཛམ་གླིང་ནང་ལ་ཡ་ལུང་པ་བཅུ་བཞི་ལྷག་ཙམ་མ་གཏོགས་ཡོད་མ་རེད་ཁོ་རང་ཚོས་ཀྱིས་དངོས་སུ་ཐའེ་ཝན་རང་དབང་ལུང་པ་ཅིག་རེད་རྒྱ་ནག་དང་ཐ་དད་ཡིན་པ་རང་དབང་ལུང་པ་ཅིག་ཡིན་པ་ངོས་འཛིན་བྱེད་མཁན་ལུང་པ་མང་པོ་ཡོད་མ་རེད་སོང་ཙང། ཁོ་རང་ཚོས་ཀྱི་ཐའེ་ཝན་གཞུང་གིས་སྔོན་ནས་ལས་འགུལ་མ་འདྲ་བ་དམིགས་བསལ་རྒྱལ་སྤྱིའི་ལུང་པ་སྡིངས་ཆ་སྒང་ལ་དོན་ལ་ཡ་དང་ཨ་ནི་འགྲོ་བ་མིའི་ཐོབ་ཐང་ལ་ཡང་སྲུང་སྐྱོབ་བྱེད་ཀྱི་ཡོད་ཟེར་ཨ་ནི་དེ་འདྲའི་གི་སྟོན་ཡ་གི་གོ་སྐབས་ག་རེ་ཡོད་པ་ཡིན་ན་དམིགས་བསལ་གོ་སྐབས་ཡག་པོ་དེ་འདྲ་ཡོད་པ་ཡིན་ན་ཁོ་རང་ཚོས་ལེན་རྐྱང་བྱེད་ཀྱི་འདུག་དེ་གཅིག་ཞུས་པ་དང། ཆབས་ཅིག་ཁོ་རང་ཚོའི་ངོས་ནས་དེ་བྱས། ང་རང་ཚོའི་ངོས་ནས་ཀྱི་དམིགས་བསལ་ད་ང་བོད་པ་གཅིག་ཡིན་པ་ཆ་ནས་རྒྱ་ནག་གཞུང་དང་འབྲེལ་བའི་ང་རང་ཚོའི་ཆབ་སྲིད་དཀའ་ངལ་ཅིག་ཡོད་རེད། འདིའི་སྐབས་དུ་ཐེ་ཝན་ལུང་པ་གཅིག་གིས་ང་ཚོ་ལ་ཡང་རྒྱབ་སྐྱོར་བྱས་པ་ཡིན་ན། ཐེ་ཝན་གྱི་ད་ལྟ་ད་རྒྱལ་སྤྱིའི་ལུང་པ་སྡིངས་ཆ་སྒང་ལ་ད་ལུང་པ་བཅུ་བཞི་གི། ཐེ་ཝན་ལ་ཡང་ངོས་འཛིན་བྱས་བྱས་རྒྱབ་སྐྱོར་བྱེད་ཀྱི་ཡོད་པ་ཡིན་ན་ཁོ་རང་ཚོའི་ལུང་པ་དེ་གིས་ང་ཚོ་ལ་ཡང་རྒྱབ་སྐྱོར་བྱེད་ཡ་གི་ནུས་པ་དེ་ཡག་ག་ཆགས་གོ་རེད་བསམ་གི་འདུག་སོང་ཙང། ཕྱོགས་གཉིས་ཀ་ཐོག་ནས་ང་ཚོ་ལ་ཕན་ཐོགས་ཡོད་རེད་ཨ་ནི་རང་དབང་ལུང་པ་རྒྱལ་སྤྱི་ལུང་པ་སྡིངས་ཆ་སྒང་གླེང་མཁན་རང་དབང་ལུང་པ་མ་འདྲ་བ་མང་པོ་ཅིག་གིས་ང་ཚོ་སྔོན་ནས་བོད་པའི་འཐབ་རྩོད་ལ་ཡང་རྒྱབ་སྐྱོར་ཡོད་རེད་འདི་ཡས་ད་ཐེ་ཝན་ལ་ཡང་ཕར་ཕན་ཐོགས་ཡ་གི་གོ་སྐབས་ཅིག་རེད་བསམ་གི་འདུག་སོང་ཙང། ད་ལྟ་འདི་ཕན་ཐོགས་ཡས་དེ་ཕྱོགས་གཉིས་ཀ་ཐོག་ནས་འགྲོ་གི་ཡོད་རེད་བསམ་གྱི་འདུག་ཨ་ནི་གཅིག་ཞུ་ཆོག་པ་བྱེད་ད་ལྟ་སྡིངས་ཆ་མང་པོ་ཅིག་སྒང་ལ་ཡ་ད་ལྟ་ས་གནས་ཁག་བཞི་ལ་ཡ་ང་ཚོ་སྡིངས་ཆ་དེ་ཚོགས་ཡོད་རེད་ཡིན་ཡིན་ནས་ངེད་ཀྱི་ཉམས་མྱོང་ནང་ལ་ཡ་ཐའེ་ཝན་དེ་དམིགས་བསལ་མ་འདྲ་བ་ཅིག་ཆགས་སོང། ག་ཅི་ཡིན་ཞུས་པ་ཡིན་ན་ས་གནས་ཁག་ག་བ་ག་ས་ལ་ཡ་ང་བཤད་ཀྱི་གོ་སྐབས་ཅིག་རག་སོང་ཡིན་པ་ཡིན་ནས་ཐའེ་ཝན་ལ་སླེབས་དུས་ག་ལ་ཡ་གཞུང་དང་འབྲེལ་བའི་འབྲེལ་བ་ཅིག་ཡོད་རེད་བ་དེ་ཧང་སང་ཡ་ཡག་པོ་འདུག་སོང་ཙང་ད་རིང།

གོ་སྐབས་དེ་ལེན་བྱས་ང་གིས་བོད་ནང་ལ་ཡང་གནས་སྟངས་ག་རེ་ཡིན་མེད་དང། ཨ་ནི་དམིགས་བསལ་རྒྱ་ནག་གཞུང་གིས་སྲིད་བྱུས་ག་རེ་བཏིང་གི་འདུག་ཨ་ནི་ལན་ག་རེ་གཙོ་བོ་དེ་ཞུས་པ་ཡིན་ཨ་ནི་ཞུས་པ་ཡིན་ཟེར་ན། བོད་ནང་གི་གནས་སྟངས་ད་ལྟ་ལྟ་བུ་ཡིན་ན་རུ་ཧང་སང་ཡ་ཛ་དྲག་ཆགས་དེ་ཡིན་པས་ན་རྒྱ་ནག་གཞུང་གིས་སྲིད་བྱུས་ནག་པོ་བསྟན་པ་འདིས་ང་ཚོ་བོད་པའི། སྤྱི་ཚོགས་གཅིག་པོ་ལ་མ་རེད། ད་ལྟ་བོད་ནང་ལ་ཡང་བྱེད་ཀྱི་ཡོད་རེད་ཡིན་ནའི་མ་འོངས་པ་ས་གནས་ཁག་ག་བ་ག་ས་ལ་བྱེད་སྲིད་པ་རེད། ཨ་ནི་དཔེ་དཔེ་ཆ་བཞག་ན་ད་ལྟ་འཕྲུལ་ཆས་བརྒྱུད་ནས་ཨ་དམིགས་བསལ་ད་ལྟ Camera ཟེར་བ་རེད Camera གྱི Surveillance དེ་ཚོ་མང་པོ་ཅིག་གི་འཕྲུལ་ཆས་བོད་དང་ཤར Turkistan ནང་ལ་བེད་སྤྱོད་བཏང་པ་དམིགས་བསལ་ཕྱིས་སུ་ཉིས་སྟོང་བརྒྱད་ལོ་ལ་ང་ཚོ་བོད་ནང་ལ་ཡང་བེད་སྤྱོད་བཏང་ཀྱོག་དེ་ཚོ་མང་ཆེ་ཁོ་རང་ཚོས་ཀྱི་ཨ། Ethiopia ཡིན་ནི་རེད Venezuela ཡིན་ནི་རེད Cuba དེ་འདྲའི་ལི་ཡ་ཁོ་རང་ཚོས་བཙོང་གནང་ཡོད་རེད་འདི་ཚོ་གང་ག་ཞིབ་འཇུག་བྱས་བྱས་ང་རང་གི་ད་རིང་གི་བཤད་ཡའི་ནང་ལི་ཡ་བཅུག་པ་ཡིན་དེ་དང་མཉམ་དུ་མཐའ་མ་དེ་ལི་ཡ་ང་རང་ཚོས་མཉམ་རུབ་བྱས་ཏེ་ག་ཚོད་གལ་ཆེན་པོ་ཡིན་མིན་དེ་བཤད་པ་ཡིན་ག་ཅི་ལབ་ན་རྒྱ་ནག་གཞུང་གཅིག་པོ་མ་རེད་ཨུ་རུ་སུ་ཡིན་ནི་རེད། ད་ལྟ་ཝེ་ནེ་ཟི་ཝེ་ལ་གྱི Dictator ཁོ་རང་ཚོས་ཀྱི་སྲིད་འཛིན་མང་པོ་ཅིག་དམངས་གཙོ་ཐོག་ནས་ལངས་ཡོད་མ་རེད་ཁོ་རང་ཚོ་ཨིན་ཇི་ཐོག་ནས་ཞུས་པ་ཡིན་ན Authoritarian རེད་ཡིན་སོང་ཙང་ཁོ་རང་ཚོ་གང་ག་མཉམ་རུབ་བྱས་བྱས་ཕར་ཚུར་འཕྲུལ་ཆས་དེ་ཚོ་བེད་སྤྱོད་གཏང་གི་ཡོད་རེད་སོང་ཙང་ཁོ་རང་ཚོ་ཕར་ཚུར་ནང་ཁུལ་ལ་ཡར་ནང་མཉམ་རུབ་བྱེད་ཐུབ་ཀྱི་ཡོད་པ་ཡིན་ན་ང་རང་ཚོ་མི་བདེན་པ་བརྒྱུད་ནས་ལམ་ལས་འགུལ་སྤེལ་མཁན་དང་ལམ་ཁ་ནང་ལ་ཡར་གོམ་པ་རྒྱབ་མཁན་དེ་ཚོ་གང་ག་ག་ཅི་བྱས་ནས་མཉམ་རུབ་བྱེད་ཐུབ་ཀྱི་མ་རེད་ཟེར་ནས་དེ་ཞུས་བྱས་ཨ་ནི། ཅིག་ད་ངས་བཤད་དུས་ཀ་ལི་ཡ་བར་དུ་ལ་ངས་བོད་ཚིག་མང་པོ་ཅིག་བེད་སྤྱོད་བཏང་པ་ཡིན་ག་ཅི་ཡིན་ལབ་ན་བོད་ནང་ལ་ཡང་ང་རང་ཚོའི་བོད་སྐད་ཡིག་དེ་ཁོ་རང་རྒྱ་ནག་གཞུང་གི་སྲིད་བྱུས་དེ་བོད་པའི་སྐད་ཡིག་དང་རིག་གཞུང་རྩ་མེད་གཏང་ཡའི་ཐབས་ཤེས་བྱེད་ཀྱིན་ཡོད་ཙང་ངས་རྒྱལ་སྤྱི་ལུང་པ་སྡིངས་ཆ་དེ་སྒང་ལི་ཡ་ཁོ་རང་ཚོ་མགོ་མ་ཚོད་ནའི་ང་རང་གི་བོད་ཚིག་བེད་སྤྱོད་བཏང་ཡས་དེ་དཔེ་གལ་ཆེན་པོ་མཐོང་སོང་སོང་ཙང་དུས་ཐོག་མ་དེ་ལ་ཡ་དང། བར་དུ་ལ་དང། དཀྱིལ་ལ་དང། ཐ་མ་དེ་ལ་ཡ་གང་ག་ལ་ཡ་ང་བོད་ཚིག་བོད་ཆུ་དང་ཡ་གི་ཐབས་ཤེས་ཅིག་བྱས་པ་ཡིན། རེད་འཆི་མེད་ལགས་ཐུགས་རྗེ་གནང་ད་ད་ལྟ། ཐའེ་ཝན་ནང་ཕེབས་དུས་སྒང་ལ་ཐའེ་ཝན་གི་ཕྱི་སྲིད་བློན་ཆེན་གཞོན་པ་དེ་ཚོས་གཏམ་བཤད་ཅིག་བྱས་ད་ལྟ་ཁྱེད་རང་གི་གསུང་བ་ནང་བཞིན་རེད་ཐའེ་ཝན་གི་ཁྲིམས་ཚོགས་གི་ཚོགས་གཙོ་དང་ཕྱི་སྲིད་བློན་ཆེན་གཞོན་པ་ཁྱེད་རང་མཇལ་འཕྲད་གནང་ཤག་ད་སྤྱིར་བཏང་ཐའེ་ཝན་ཟེར་ཡ་དེ་ང་ཚོའི་བཤད་རྒྱུན་ལ། ཅིག་འདི་འདྲ་ཅིག་ཟེར་གྱི་ཡོད་པ་རེད་ཁ་སང་གི་བོད་དེ་དེ་རིང་གི་ཧོང་ཀོང་རེད་དེ་རིང་གི་ཧོང་ཀོང་དེ་སང་ཉིན་གྱི་ཐའེ་ཝན་རེད་ཟེར་ཁ་ཚོན་ངོ་མ་དེ་འདྲས་ཞིག་བཤད་བསྡད་ཡོད་རེད་ད་ད་ལྟ་ཡིན་ན་དངོས་གནས་བྱས་ན། དེ་རིང་གི་ཧོང་ཀོང་དེ་ད་དེ་རིང་གི་ཐའེ་ཝན་ཆགས་ཡ་ཉེན་ཁ་ཅིག་ཆགས་བསྡད་ཡོད་རེད་དེ་གཅིག་དེའི་སྒང་ལ། ཐའེ་ཝན་གྱི་ཕྱོགས་ནས་ཡིན་ན་ར་ཅིག་བོད་ཀྱི། མང་ཚོགས་ལས་འགུལ་བ་ཡིན་ན་ཡིན་ན་རེད་ནས་བོད་མིའི་སྒྲིག་འཛུགས་ཀྱི་འབྲེལ་ཡོད་མི་སྣ་ལ་ཐུག་འཕྲད་བྱས་ཏེ་ཤུགས་ཆེ་རུ་བཏང་གི་འདུག་བ། དེ་གཅིག་དེའི་སྒང་ལ་ཁྱེད་རང་གི་ཐའེ་ཝན་གྱི་གཅིག་ཁྲིམས་ཚོགས་པའི་ཚོགས་གཙོ་དང་ནས་ཕྱི་སྲིད་བློན་པ་ལ་མཇལ་འཕྲད་གནང་དུས་སྒང་ལ་ག་རེ་གསུང་བ་ཡིན་ཁོ་རང་ཚོ་ག་རེ། ཅིག་རྒྱབ་སྐྱོར་གྱི་རྣམ་པ་འདྲ་མོ་ག་འདྲས་ཅིག་ཡོང་གི་འདུག་བོད་དོན་ཐད་ལ། ད་ཁོ་རང་ཚོས་ཀྱིས་བཤད་དུས་སྐབས་ལ་ཡ་ཕྱོགས་ད་ཁ་ཤས་ཤིག་ནས་བཤད་ཀྱི་ཡོད་རེད་ག་རེ་བྱས་ནས་ཞུས་པ་ཡིན་ན་ཐོག་མ་དེ་ལ་ཡ་ད་ང་སྒེར་བརྒྱུད་ནས་ཅིག་བོད་ཀྱི་འཐབ་རྩོད་པ་ཅིག་ཆགས་བྱས་ཨ་ནི་སྐུ་ཚབ་ཆགས་ནས་ཡོང་གི་ཡོད་རེད་ཡིན་ན་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་བྱས་ནས་ཡོང་གི་ཡོད་པ་མེད་ཀྱི་ཡོད་ཙང་སོང་ཙང་ཁོ་རང་ཚོའི་གི་ད་ལྟ་སྐད་ཆ་བཤད་སྟངས་ཡིན་ནའི་རེད་ཨ། ང་མཉམ་དུ་འབྲེལ་བ་བྱེད་སྟངས་ཀྱི་ཏོག་ཙམ་མི་འདྲ་བ་བྱེད་ཀྱི་འདུག་དེ་ཞུས་པ་ཡིན། ཨ་ནི་འདི་དང་མཉམ་དུ་ནི་ང་རང་གཅིག་པུ་མ་རེད་ང་མཉམ་དུ། འགྲོ་མི་ཐོབ་ཐང་འཐབ་རྩོད་པ་མི་འདྲ་བ་འཛམ་གླིང་ཁག་ནས་ས་གནས་ཁག་མང་པོ་ཅིག་ནས་ཡོང་གི་ཡོད་ཙང་ཨ་ནི་ཁོ་རང་གི་གཏམ་བཤད་གནང་དུས་སྐབས་ལ་ཡ་གཅིག་མཉམ་རུབ་བྱས་ནས་གནང་བ་རེད། སྐབས་རེ། སྐབས་རེ་ང་གོ་སྐབས་རག་དུས་སྐབས་ལ་ཡང་ཁོ་རང་ཚོ་ལ་ཡང་དམིགས་བསལ་བོད་ཀྱི་གནས་སྟངས་དང་ཨ་ནི་བོད་པའི་དཀའ་ངལ་དེ་ཚོ་སྐོར་ལ་ཡང་བཤད་གོ་སྐབས་རག་དུས་སྐབས་ལ་ཁོ་རང་ཚོས་ཀྱིས་ང་ལ་ཡང་ལན་ཡག་པོ་ཞེ་དྲག་གནང་སོང། བོད་པ་ལ་བོད་དོན་ཕྱོགས་ལ་ཡང་ང་རྒྱབ་སྐྱོར་ཡོད། གྲོས་ཚོགས་འཐུས་མི་གཅིག་གིས་ཁོ་རང་ང་སྔོན་མ་ཨ་རིར་བྱུང་ཨ་རི་ལ་སློབ་གྲྭར་འགྲོ་དུས་སྐབས་ལ་ཡང་ང་བོད་རང་བཙན་སློབ་ཕྲུག་ཚོགས་པའི་ཀྱི member ཅིག་ཡིན་ལབ་ནས་ཚུར་ལབ་བྱུང་སོང་ཙང་ཁོ་རང་ཚོས་བོད་པའི་འཐབ་རྩོད་དེ་ལ་ཡང། ངོས་འཛིན་གཅིག་པོ་མ་རེད་ཧ་གོ་ཡ་དང་ཨ་ནི་མུ་མཐུད་ནས་ཁོ་རང་ཚོའི་གི་རྒྱབ་སྐྱོར་ཡོད་པ་དེ་ང་རང་ཚོ་ལ་ཡ་ང་ལ་ཡ་ཁོ་རང་ཚོའི་དངོས་སུ་ལབ་སོང་ཨ་ཡིན་ན་ཡང་ང་རང་ཚོའི་དབུས་བོད་མིའི་སྒྲིག་འཛུགས་དེ་ལ་ཡ་མཐོང་སྤྲོད་ཡ་དང་རྒྱབ་སྐྱོར་བྱེད་ཡ་དང་ཨ་ངོས་འཛིན་བྱེད་ཡ་དེ་ལ་ཡ་སྐོར་ལ་ཁོ་རང་ཚོའི་གི་ལན་ཧང་སང་ཡ་ཤུགས་ཆེན་པོ་སྤྲད་མ་སོང་ཡིན་ན་ཡང་ངས་ཀྱིས་ཞུས་པ་ཡིན་དམིགས་བསལ་གྲོས་ཚོགས་གི་ཚོགས་གཙོ་དེ་ལ་ཡ། སྔོན་མ། ཉེ་ཆར་རང་ང་རང་ཚོའི་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཕེབས་པ་རེད་ཁྱོད་རང་ཚོས་ཀྱིས་གདན་འདྲེན་ཞུས་བྱས་ཨ་ནི་དམིགས་བསལ། Press Conference། ཞིག་ཚོགས་བྱས་ཨ་ནི་དེ་དང་མཉམ་དུ་ང་ཚོའི་དབུས་བོད་མིའི་སྒྲིག་འཛུགས་ལ་ངོས་འཛིན་བྱས་པ་དེ་ངས་ཐུགས་རྗེ་གནང་ཞུ་གི་ཡིན་ཨ་ནི་མུ་མཐུད་ནས་ང་རང་ཚོའི་གི་བོད་པའི་འཐབ་རྩོད་དང་ཨ་ནི་དབུས་བོད་མིའི་སྒྲིག་འཛུགས་ལ་ཡ་མཐོང་དེ་སྤྲད་དང་ཨ་ནི་རྒྱབ་སྐྱོར་གནང་རོགས་གནང་ཟེར་ལབ་ནས་རེ་སྐུལ་ཞུས་པ་ཡིན་ཨ་ནི་རྒྱབ་སྐྱོར་འདི་ག་དཔལ་འབྱོར་ཐོག་ནས་ཁ་ཡོད་ལག་ཡོད་གཅིག་པུ་མེད་པ་བྱས་དངོས་གནས། དངོས་སུ་བོད་དོན་ཐོག་ལ་ཡ་ཕན་ཐོགས་ཡ་གི་རྒྱབ་སྐྱོར་གནང་རོགས་གནང་ཟེར་ནས་རེ་བསྐུལ་ཞུས་པ། རེད་འཆི་མེད་ལགས་ད་ཐའེ་ཝན་དང་བོད་ཀྱི་གནས་ཚུལ་བཤད་དུས་སྒང་ལ་གཅིག་ད་བོད་ཀྱི་གནས་སྟངས་དང་ལོ་རྒྱུས་ཏོག་ཙམ་ཤེས་མཁན་ཡིན་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་བརྒྱད་ཅུ་དགུ་བཅུ་དེའི་ནང་ད་བོད་སོག་ལས་ཁུངས་ཟེར་ནས་ཐའེ་ཝན་དང་གཅིག་བོད་ཀྱི་སྒང་ལ་དཀའ་ངལ་མང་པོ་ཅིག་འཕྲད་བསྡད་ཡོད་རེད་ད་དེང་སང་ཡིན་ན་དཀའ་ངལ་དེ་དཔེ་བརྟན་འཇགས་བྱས་ནས་དེ་འདྲའི་དཀའ་ངལ་ག་གེ་མི་འདུག་ཡིན་པ་ཡིན་ན་ཐའེ་ཝན་ནང་ལ་སྡོད་མཁན་བོད་པ་དེ་ཚོ་ལ་ཡང་གཅིག་ཡིག་ཆ་དེ་འདྲའི་དཀའ་ངལ་དེ་ཏོག་ཙམ་འཕྲད་ཀྱི་ཡོད་ས་རེད་ཁ་སང་ང་ཚོའི་གནས་ཚུལ་ཅིག་གི་ནང་ཁྱེད་རང་གིས་ཡང་དེའི་སྐོར་ཏོག་ཙམ་ཡར་ཞུས་ཡོད་ཟེར་ནས་དེ་འདྲའི་ཅིག་ངས་གོ་སོང། ཨ་ནི་བོད་ཡིན་ད་ཐའེ་ཝན་ནང་གི་བོད་པ་ཚོ་ལ་དཀའ་ངལ་ག་རེ་འཕྲད་ཀྱི་འདུག་དེ་ལ་ཅིག་ཐའེ་ཝན་གཞུང་གིས་ག་རེ་ཅིག་གནང་ཐུབ་ཀྱི་རེད། ཧུ་ཧུ། ད་ཐོག་མ་འདི་ལ་ཡང་ང་ཚོ་བོད་པ་ཅིག་ཡིན་པའི་ཆ་ནས་བོད་པ་བཙན་བྱོལ་ནང་ལ་འཚར་ལོངས་བྱེད་མཁན་ཅིག་ཡིན་པའི་ཆ་ནས་ང་ཚོ། ཤོག་གུ་གི་དཀའ་ངལ་དེ་ང་ཚོ་དེ་སྔ་ནས་ཡོད་རེད་ད། ཕྱིས་སུ། ཨ་རི་ལ་དང་ཡུ་རོབ་ཕྱོགས་ལ་ཡང་བོད་པ་མང་པོ་ཅིག་འགྲོ་ཐུབ་ཡ་གི་གོ་སྐབས་རག་ཡོད་དེ་ཚོ་མེད་པ་བྱས། བཙན་བྱོལ་ནང་ལ་ད་དམིགས་བསལ་རྒྱ་གར་དང་ནེ་པཱལ་ཕྱོགས་ལ་ཡང་དེ་སྔའི་མང་པོ་ཅིག་ལ་ཡང་བོད་ཤོག་གུ་ཡི་དཀའ་ངལ་ཡོད་པ་དེ་ང་ཚོས་ཧ་གོ་གི་ཡོད་རེད་སོང་ཙང་ཁོ་རང་ཚོས་ཀྱི་ད་དམིགས་བསལ་ཨའི་སི་བརྒྱུད་ནས་ཐའེ་ཝན་ཕྱོགས་ལ་ཡང་འགྲོ་དུས་སྒང་ལ་ཡང་ཨ་ནི་སློབ་སྦྱོང་ཐོག་ནས་ཡིན་ནའི་རེད་ལས་ཀ་བྱེད་ཡ་གི་ཐོག་ནས་ཡིན་ནའི་རེད་ཨ་ནི་ཁོ་རང་ཚོས་ཀྱི་བི་ཛ་རག་ཡ་ལ་ཡང་ཁག་པོ་ཆགས་ཀྱི་ཡོད་རེད་ཨ་ནི་དཔེ་ཆ་བཞག་ན་ང་རང་ཚོས་ཀྱི་བླ་མ་དང་སྐུ་གཞོགས།

ཤོག་གུ་མེད་པའི་དཀའ་ངལ་འཕྲད་དུས་སྐབས་ལ་ཡང་ད་ལྟ་ཐེ་ཝན་ལ་ཡང་སློབ་སྦྱོང་ཐོག་ནས་ཡོང་ཡིན་ནའི་རེད་ཆོས་བསླབ་ཡ་ཐོག་ནས་ཡིན་ནའི་རེད་ལས་ཀ་བྱེད་ག་ཡོང་ཡ་ཡིན་ནའི་རེད་ཨའི་སི་ཡོད་པའི་རྐྱེན་གྱིས་ང་ཚོ་བི་ཛ་རག་ཡ་དེ་ཏོག་ཙམ་མི་འདྲ་བ་རག་ཡོད་རེད་ནི་དེ་ད་དམིགས་བསལ་ཐེ་ཝན་རང་གི་ད་སྒྲིག་ཚུལ་ཐོག་ནས་ཁོ་རང་ཚོ་གི་ཤོག་གུ་གི་ཏོག་ཙམ་དཀའ་ངལ་འཕྲད་ཀྱི་ཡོད་རེད་སོང་ཙང་འདི་དང་འབྲེལ་བའི་དམིགས་བསལ་བོད་པའི་གནས་སྟངས་དང་ཨ་ནི་དམིགས་བསལ་བོད་པ་གཞོན་སྐྱེས་ལ་ཡང་སློབ་སྦྱོང་ཐོག་ནས་གོ་སྐབས་རག་ཡ་དེ་ཁོ་རང་ཚོ་ལ་ཡང་སྐུ་ཅིག་ལམ་ཁ་དེ་སངས་རོགས་གནང་ཟེར་ལབ་ནས་རེ་སྐུལ་ཞུ་ཡ་གི་གོ་སྐབས་ཅིག་རག་སོང་ཨ་འདི་དང་འདི་སྐོར་ལ་ཡང་དམིགས་བསལ། བགྲོ་གླེང་དེ་བྱེད་ཡག་གི་གོ་སྐབས་རག་སོང་ག་ཅི་ལབ་ན་ངེད་ཀྱི་བསམ་ཚུལ་ནང་ལ་ཡ་བོད་པ་གཞོན་སྐྱེས་ཐེ་ཝན་ནང་ལ་ཡ་སློབ་སྦྱོང་བྱེད་ཡག་གི་གོ་སྐབས་ཅིག་རག་པ་ཡིན་ན་ང་རང་ཚོའི་རྒྱ་མི་གཞུང་དང་དམིགས་བསལ་རྒྱ་སྐད་རྒྱ་མི་སྐད་སྦྱང་ཡག་གི་གོ་སྐབས་ཡག་པོ་ཅིག་རག་གི་རེད་བསམ་གྱི་འདུག་ཨ་འདི་ཕྱིས་སུ་གཞུག་མ་ཐེ་ཝན་གཞུང་ལས་ཀྱི་ཕན་ཐོགས་སྲིད་པ་རེད་ག་ཅི་ལབ་ན་ང་ཚོ་རྒྱ་གར་གྱི་ལུང་པ་ནང་ལ་འཚར་ལོངས་བྱས་ཡོད་ཙང་ང་ཚོ་རྒྱ་གར་གྱི་ཉམས་མྱོང་རྒྱས་ཡོད་རེད་ཨ་ནི་ཁོ་རང་ཚོ་ལས་ཀྱི་མ་འོངས་པ་ཕན་ཐོགས་ཡག་གི་དུས་ཚོད་ཅིག་སླེབས་སྲིད་པ་རེད་ཟེར་ནས་ཕར་ཞུ་ཡ་རག་སོང་སོང་ཙང། ཕྱོགས་གཉིས་ཀ་ཐོག་ནས་ཕན་ཐོགས་ཡོད་པའི། སྐོར་ལ་ཡ་ད་བགྲོ་གླེང་འདྲ་བོ་དང་གྲོས་བསྡུར་བྱེད་ཡ་གི་དུས་ཚོད་ཅིག་རག་སོང། རེད་འཆི་མེད་ལགས་ད་བོད་དོན་འཐབ་རྩོད་བྱེད་ན་ང་ཚོ་ཆབ་སྲིད་པ་གི་སྐྱབས་བཅོལ་པ་ཞིག་ཆགས་བསྡད་པ་རེད་འཐབ་རྩོད་དེ་རྒྱུན་གནས་བྱེད་དགོས་པ་དེ་ཧ་ཅང་གལ་ཆེན་པོ་ཆགས་ཀྱི་འདུག་ཟེར་ནས་ད་ང་ཚོ་བོད་ཀྱི་འབྲེལ་ཡོད་ཀྱི་འགོ་ཁྲིད་ཚོ་ཡིན་ནའི་རེད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རེད་ག་དུས་ཡིན་ན་ད་གཞོན་སྐྱེས་དེ་ཚོ་འགན་ཡོད་པ་རེད་གསུང་གི་ཡོད་པ་རེད་ཨ་ནི་ད་ཁྱེད་རང་འདྲ་བའི་ན་ཆུང་རྒྱལ་སྤྱིའི་གླེང་སྟེགས་ཀྱི་ནང་ད་ཙག་གི། གཏམ་བཤད་གནང་བའི་གོ་སྐབས་ཅིག་བྱུང་བ་རེད། ད་ཁྱེད་རང་ནང་བཞིན་གྱི་གཞོན་སྐྱེས་མང་པོ་ཞིག་གིས་ཅིག་རྒྱལ་སྤྱིའི་གི་གླེང་སྟེགས་ཟེར་ན་རེད་རྒྱལ་སྤྱིའི་སྤྱི་ཚོགས་ཀྱི་སྡིངས་ཆ་དེ་ད་བེད་སྤྱོད་ཟེར་ན་རེད་དེ་བརྩོན་ལེན་བྱས་ནས་ལས་འགུལ་སྤེལ་དགོས་ཡ་དེ་གལ་ཆེན་པོ་ག་འདྲ་ཞིག་མཐོང་གི་ཡོད་ན། ཧང་སང་ཡ་གལ་ཆེན་པོ་རེད་ངའི་སྒེར་བསམ་ཚུལ་ནང་ལ་ཡ་བོད་པ་གཞོན་སྐྱེས་ཅིག་ཡིན་པ་ཆ་ནས་གཅིག་པོ་མ་རེད་ང་ཚོ་གང་ག་བོད་པ་ཅིག་ཡིན་པ་ཆ་ནས་བོད་ནང་ལ་ཡ་དཀའ་ངལ་ག་ཚོད་འཕྲད་ཀྱི་ཡོད་མེད་འདི་ང་ཚོས་གང་ག་ཧ་གོ་དགོས་རེད་བསམ་གྱི་འདུག་ཧ་གོ་གི་མེད་ཡིན་ན་སྐུ་མཁྱེན་ཞིབ་འཇུག་བྱེད་རོགས་གནང། དྲ་རྒྱའི་ནང་ལ་གཟིགས་རོགས་གནང། ང་ཚོ། ལག་རྟགས་དེ། ག་དུས་ཡིན་ནའི་བེད་སྤྱོད་བཏང་གི་ཡོད་རེད་སོང་ཙང་དེ་སྐོར་ལ་ཡང་ཞིབ་འཇུག་བྱས་བྱས་ཧ་གོ། བལྟས་པ་ཡིན་ན་དངོས་གནས་དྲང་གནས་བོད་པ་ཅིག་ཡིན་པ་ཆ་ནས་ང་ཚོ་ལ་གང་ག་ལ་ཡང་འགན་ཅིག་ཡོད་རེད་བསམ་གྱི་འདུག་བོད་ནང་གི་གནས་སྟངས་ག་རེ་ཡིན་མིན་དང་དེ་ཚོ་སྐོར་ལ་ཡང་རྒྱལ་སྤྱིའི་ལུང་པ་སྡིངས་ཆ་སྒང་ལ་བསྟན་ཡ་དེ་ཧང་སང་ཡ་གལ་ཆེན་པོ་རེད། ཨ་ནི་ང་རང་ཚོ་གཞོན་སྐྱེས་དམིགས་བསལ་ད་ལྟ་གོ་སྐབས། ཧང་སང་ཡ་ཡག་པོ་ཅིག་ཡོད་རེད་བསམ་གྱི་འདུག་ང་རང་ཚོའི་ནམ་རྒྱུན་དུ་བཤད་བཞིན་པ་ཡིན་ཏེ་ང་རང་ཚོའི་མི་ཐོག་གོང་མ་གིས་དཀའ་ལས་མང་པོ་ཅིག་གནང་བ་རེད་བརྒྱབ་པ་རེད། ཁོ་རང་ཚོས་ཀྱིས་ད་དཀའ་ལས་བརྒྱབ་པ་དེ་འབྲས་བུ་དེ་ང་ཚོ་ལ་ད་ལྟ་རག་གི་ཡོད་རེད། ད་ལྟ་ང་ཚོ་ཁ་ལ་ཟ་ཡས་ཀྱི་དཀའ་ངལ་རག་གི་འཕྲད་ཀྱི་ཡོད་མ་རེད་ད་སྤྱིར་བཏང་ནས་བཤད་ཀྱི་ཡོད་རེད་བ། མི་གང་ག་གཅིག་པོ་མེད་པ་བྱས་སྤྱིར་བཏང་ནས་བཤད་པ་ཡིན་ན་ང་ཚོ་ཁ་ལ་དང་ཨ་ནི་ད་བསྡད་ས་ཟ་ཡས་བཏུང་ད་དེ་འདྲས་ཀྱི་དཀའ་ངལ་མེད་ཙང། ཨ་ནི། འདི། གོ་སྐབས་དེ་ལེན་བྱས་ང་རང་ཚོའི་ཤེས་ཡོན་ཐོག་ནས་ཡིན་ནའི་རེད་སྒྱུ་རྩལ་ཐོག་ནས་ཡིན་ནའི་རེད། རྩེད་མོ་ཐོག་ནས་ཡིན་ནའི་རེད་ཕྱོགས་ག་རེ་ཡིན་ནའི་ཐོག་ནས་ང་རང་ཚོའི་བོད་པའི། བོད་པ་ཡིན་ཟེར་ན་ནི། སོ་སོའི་མི་རིགས་ཀྱི་ལ་རྒྱ་ལབ་ནའི་འགྲིག་གི་རེད། བོད་པའི་གི་ངོ་བོ་ཟེར་ནའི་འགྲིག་གི་རེད། འདི་འཁྱེར་བྱས་ཨ་ནི་ང་རང་ཚོའི་རྒྱལ་སྤྱིའི་ལུང་པ་སྡིངས་ཆ་སྒང་ལ། བོད་པས་བོད་པའི་གི་འཐབ་རྩོད་སྐོར་ལ་བཤད་ཡ་གི་བཤད་ཡ་དེ་ཧང་སང་ཡ་གལ་ཆེན་པོ་མཐོང་འདུག་ཨ་ནི་དམིགས་བསལ་བོད་པའི་འཐབ་རྩོད་ལ་ཕན་ཐོགས་ཡ་གཅིག་པོ་མ་རེད་ངའི་གི་ཉམས་མྱོང་ཐོག་ནས་ང་རང་སོ་སོ་སྒེར་ལ་ཡ་ཧང་སང་ཡ་མང་པོ་ཕན་ཐོགས་ཡ་ཕན་ཐོགས་ཀྱི་འདུག་ཨ་ང་རང་རྒྱལ་སྤྱིའི་ལུང་པ་སྡིངས་ཆ་སྒང་ལ་འགྲོ་དུས་ང་ལ་ཧང་སང་ཡ་བློ་སྟོབས་ཤིག་སྐྱེ་གི་འདུག་ཨ་གཅིག་པོ་ཡིན་པ་ཡིན་ནའི་སྡིངས་ཆ་སྒང་ལ་ཡ་བློ་སྟོབས་སྐྱེ་ཡ་རྐྱེན་གཙོ་བོ་དེ་ག་རེ་ཞུ་བ་ཡིན་ན་རྒན་འཁོགས་མང་པོ་ཅིག་དང་ཕ་མ་བཀའ་དྲིན་དང་སྐྱབས་མགོན་རིན་པོ་ཆེ་དང།

ཕྱོགས་གཅིག་ནས་བསམ་བློ་བཏང་བ་ཡིན་ན་ང་ཚོ་བོད་ནང་གི་གནས་སྟངས་ཧ་ཅང་གི་ཛ་དྲག་ཆགས་བསྡད་ཡོད་རེད་ཡིན་ནའི་དུས་ནམ་རྒྱུན་དུ་འགྱུར་བ་ཐེབས་བསྡད་ཀྱི་ཡོད་ཙང་ང་ཚོའི་ལག་ཆ་དེ་ཡང་མ་འདྲ་བ་ཆགས་ཀྱི་ཡོད་རེད་འདི་སྐབས་དུ་ང་ཚོས་ཀྱི་འཕྲུལ་ཆས་ཡིན་ནའི་རེད་ལག་ཆ་མང་པོ་ཅིག་འགྱུར་བ་ཐེབས་དུས་སྐབས་ལ་ཡང་ང་རང་ཚོའི་སོ་སོ་ཕན་ཐོགས་ཡས་ཀྱི་ལམ་ཁ་མང་པོ་ཅིག། ཁ་ཕྱེ་གི་ཡོད་རེད་བསམ་གྱི་འདུག་སོང་ཙང་འདི་ཚོ་ང་ཚོ་བེད་སྤྱོད་བཏང་བྱས། དམིགས་བསལ་ད་དྲ་རྒྱའི་བརྒྱུད་ནས་ང་ཚོ་བོད་ཕྱི་ནང་ལ་ཡོད་པའི་བོད་མིའི་དམིགས་བསལ་གཞོན་སྐྱེས་ཚོ་ལ་ཡང་མཉམ་རུབ་བྱས་ཡིན་ནའི་རེད་སྡིངས་ཆ་གཅིག་བརྒྱུད་ནས་ང་ཚོ་འབྲེལ་བ་ཅིག་བཟོ་ཡག་གི་ཐབས་ལམ་ཅིག་ཡོད་པ་ཡིན་ན་འདི་ཐབས་ལམ་འདི་ཚོ་ང་ཚོ་ནུས་པ་སྤུངས་ཡག་དེ་ཧང་སང་ཡང་གལ་ཆེན་པོ་མཐོང་གི་འདུག་ངའི་གི། རྒྱུ་ཚད་ཐོག་ནས་འདི་འདྲའི་འབྲེལ་བ་མཐོང་སོང། དེ་དང་མཉམ་དུ་ཨ་ནེ་ང་རང་ཚོའི་གི་ཕྱིས་སུ་ད་ལྟ་དམིགས་བསལ་ཟབ་སྦྱོང་སྤྲད་ཡ་དང་ཨ་ནེ་གྲོས་བསྡུར་བྱེད་ཡ་གི་སྡིངས་ཆ་ཁ་ཤས་ཅིག་ནང་ལ་ཡང་ང་ཚོས་བོད་ནང་གི་བསམ་འཆར་ག་རེ་ཡོད་མེད་དང་བོད་ནང་གི་ང་ཚོ་བརྗོད་གཞི་གཅིག་པ་གཅིག་སྲིང་སྐོར་ལ་ཡང་ཁོ་རང་ཚོའི་གི་བསམ་བློ་དང་གྲོས་བསྡུར་བྱས་པ་དེ་དེ་སུ་ང་ཚོའི་གི་ཚོགས་འདུ་ནང་ལ་ཡང་འཁྱེར་སླེབས་གི་ཐབས་ཤེས་བྱས་པ་ཡིན་ཨ་འདི་མུ་མཐུད་ནས་བྱེད་ཡ་གི་ཐབས་ཤེས་བྱེད་ཀྱི་ཡིན། ལགས་སོ་གནས་དེ་ཁྱེད་རང་གསུངས་པ་ནང་བཞིན་རེད་ད་ཅིག་ང་ཚོ་གཞོན་སྐྱེས་ཚོའི་གི་འགན་འཁུར་ཡ་དང་ལས་འགུལ་སྤེལ་ཡ་དེ་གལ་ཆེན་པོ་རེད་ཡིན་པ་ཡིན་ན་མི་གཅིག་གི་ལས་འགུལ་སྤེལ་བསྡད་ན་ནི་ཞེ་པོ་ཅིག་ནུས་པ་ཐོན་གྱི་ཡོད་པ་མ་རེད་དེ་ཚང་མ་གི་ནུས་པ་མཉམ་དུ་སྤུངས་དགོས་པ་དེ་ཧ་ཅང་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་དེ་འདྲའི་སྒང་ལ་ཉེ་ཆར་ཕྱི་ཟླ་བདུན་པ་ནང་རྡ་རམ་ས་ལ་ནས་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་ཟེར་བྱས་ནས་བོད་ཀྱི་ད་འཛམ་བུ་གླིང་གི་ས་ཆ་ག་ས་ག་བ་ནས་བོད་གཞོན་སྐྱེས་བརྒྱ་ཐམ་པ་ཅིག་འཛོམས་བྱས་ནས་ནི་ཁོ་རང་ཚོ་གི་ད་བོད་ཀྱི་གནད་དོན་བདེན་མཐའ་མ་གསལ་བར་དུ་ལས་འགུལ་སྤེལ་གྱི་ཡིན་ཟེར་དེ་འདྲའི་གསལ་བསྒྲགས་ཅིག་བྱས་ཤག་ཨ་ནི་ཁྱེད་རང་ངོས་ནས་ད་ང་ཚོ་བོད་པ་ཡིན་ན་མི་གྲངས་ཉུང་ཉུང་རེད་ཡིན་ན་འཛམ་བུ་གླིང་ག་ས་ག་བ་འཐོར་བསྡད་ཡོད་རེད་གཅིག་ཚང་མ་གི་གཅིག

ངའི་གི་བསམ་ཚོད་ན་ལི་ཡ་དུས་གཅིག་རང་གཅིག་གོ་སྐབས་ཡོད་རེད་ལབ་ནས་ཨ་འདྲས་འདྲ་པོ་གཅིག་གི་རེད་བསམ་གྱི་མི་འདུག་སྤྱིར་བཏང་ནས་ད་ལོ་རྒྱུས་ཐོག་ནས་བལྟ་བ་ཡིན་ན། ད་ལྟ་ང་རང་ཚོའི་གི་ད་ཁ་བརྡའི། ཁ་གཏད་དེ་ད་ལྟ་རྒྱ་ནག་གཞུང་ཆགས་བསྡད་ཀྱི་ཡོད་ཙང་ད་རྒྱ་ནག་གཞུང་ལས་སླ་པོ་མ་རེད་པ་ཁོ་རང་ཚོ་ལི་ཡ་ཁ་གཏད་བཅག་ཡ་ག་རེ་ག་འདྲ་ཟེར་ནས་ལམ་ཀ་ག་རེ་ཡིན་ནས་ལངས་ཕྱོགས་ག་རེ་ཡིན་པ་ཡིན་ནས་ཀྱེ་རྒྱ་ནག་གཞུང་དེ་ཤུགས་སྟོབས་ཆེན་པོ་ཆགས་བསྡད་ཀྱི་ཡོད་ཙང་ང་ཚོའི། བོད་པའི་གི་འཐབ་རྩོད་དེ་ལ་ཡང་མཉམ་རུབ་བྱེད་ཡ་དང་ནུས་པ་སྤུངས་ཡ་གི་གོ་སྐབས་མང་པོ་ཅིག་མུ་མཐུད་ནས་ཡོད་རེད། ད་ལྟ་ཡོད་རེད། ན་དེ་ཚོ་གོ་སྐབས་དེ་ཚོ་ལེན་ཡ་ཧང་སང་ཡ་གལ་ཆེན་པོ་ཆགས་བསྡད་ཀྱི་འདུག་ཨ་གོ་སྐབས་དེ་ཚོ་ག་རེ་རེད་ཟེར་ནས་ཞུས་པ་ཡིན་ན་ཕྱོགས་གཉིས་ནས་ཡོད་རེད་ང་ཚོ་ནང་ཁུལ་ནས་མཐུན་སྒྲིལ་བྱེད་ཡ་དང་མཉམ་རུབ་བྱེད་ཡ་དང་ནི་སོ་སོའི་གི་སྐད་དེ། རྡོག་རྩ་གཅིག་སྒྲིལ་ཡིན་ནས་རེད་མཐུན་སྒྲིལ་བྱེད་ཡག་གི་དུས་ཚོད་དེ་འདྲ་ཁ་ཤས་ཅིག་ཡོང་གི་ཡོད་རེད་དཔེར་ཆ་བཞག་ན་ཁ་ཚིག་སྤྱི་ཟླ་བདུན་པ་ལི་ཡང་ང་ཚོ་གཞོན་སྐྱེས་འཛམ་གླིང་ཁག་མང་པོ་ཅིག་ནས་སླེབས་དུས་སྒང་ལི་ཡང་ང་ཚོ་ཧང་སང་ཡ་བསྒྲགས་གཏམ་གཅིག་བཟོ་ཡ་ཧང་སང་ཡ་གལ་ཆེན་པོ་མཐོང་སོང་བསྒྲགས་གཏམ་དེ་ནང་ལི་ཡང་ང་ཚོ་དཔལ་ལྡན་རྒྱལ་ལགས་གསུངས་པ་ནང་བཞིན་རེད་ང་ཚོ་གང་གང་ཤི་ཤི་བར་དུ་མ་འོངས་པ་བོད་པའི་གི་འཐབ་རྩོད་དེ་མུ་མཐུད་ནས་གནས་བསྡད་ཡ་གི་ང་ཚོ་འཐབ་རྩོད། ཐབས་ཤེས་བྱེད་ཀྱི་ཡིན་ཟེར་ན་ནི་ང་ཚོས་ཀྱི་དམ་བཅའ་ཅིག་བཞག་པ་རེད། དེ་དམ་བཅའ་དེ་རྒྱ་ནག་གཞུང་ཡིན་ནས་རེད་རྒྱལ་སྤྱིའི་ལུང་པ་སུ་ཡིན་ནས་ལ་ཡ་ལན་ཤུགས་ཆེན་པོ་ཅིག་བསྐུར་ཡག་གི་ཐབས་ཤེས་བྱས་པ་རེད། དེ་ག་རེ་རེད་ཟེར་ན་ནི་ཞུས་པ་ཡིན་ན། ང་ཚོ་བོད་ནང་ལ་ཡང་རྒྱ་ནག་གཞུང་གིས་ང་ཚོ་མི་རིགས་ཁོ་རང་རྩ་མེད་བཏང་ཡག་ཐབས་ཤེས་བྱེད་ཀྱི་ཡོད་ནས་ཀྱི། ང་ཚོ་བཙན་བྱོལ་ནང་ལ་མི་ཉུང་ཉུང་ཅིག་ཡིན་པ་ཡིན་ནས་ང་ཚོ་མུ་མཐུད་ནས་ལས་འགུལ་སྤེལ་གྱི་ཡིན་ཟེར་ན་ནི་ང་ཚོས་དམ་བཅའ་དེ་བཞག་ཡོད་རེད། འདི་གོ་སྐབས་ཤིག་རེད་བསམ་གྱི་འདུག་ང་ཚོས་ཀྱི་གོ་སྐབས་དེ་ལེན་པ་རེད། འདི་བརྒྱུད་ནས་ང་ཚོས་བསྒྲགས་གཏམ་བཏོན་པ་རེད། དེ་ནང་བཞིན་ང་ཚོ་རྒྱལ་སྤྱི་ལུང་པ་སྡིངས་ཆ་བརྒྱུད་ནས་ཕྱོགས་གཉིས་པ་ཐོག་ནས་ཡང་གོ་སྐབས་མང་པོ་ཅིག་ཡོད་རེད། ད་ལྟ་དམིགས་བསལ་ཐེ་ཝན་དང། ཨ་ནི་ལུང་པ་མ་འདྲ་བ་མང་པོ་ཅིག་ལ་ཡང་རྒྱ་ནག་གཞུང་གིས་ཤུགས་རྐྱེན་མང་པོ་ཐེབས་ཀྱི་ཡོད་རེད། འདི་སྐབས་དུ་ཡང་ང་ཚོ་གོ་སྐབས་གསར་པ་སྤེལ་དགོས་རེད། ད་ལྟ། ཉིན་ཟླ་བ་གཅིག་ནང་ལ་ཡང་རྒྱ་ནག་གཞུང་གི་སྲིད་འཛིན་གཅིག་བྱས་ན་ང་ཚོ་ཨ་རི་ལུང་པ་ལ་སླེབས་སྲིད་པ་རེད་འདི་སྐབས་དེ་ཡང་གོ་ནས་ང་ཚོ་གོ་སྐབས་ཅིག་རག་གི་ཡོད་རེད་རྒྱལ་སྤྱི་ལུང་པ་གང་གང་གིས་འདི་ཚོགས་འདུ་གལ་ཆེན་པོ་དེ་ལ་དོ་སྣང་བྱེད་ཀྱི་རེད་འདི་སྐབས་དེ་ཡང་ང་ཚོ་བོད་པ་གང་གང་ནུས་པ་སྤུངས་བྱས་སླེབས་ཐུབ་པ་ཡིན་ན་སྐད་འབོད་རྒྱབ་པ་ཡིན་ནའི་རེད་ངོ་རྒོལ་རྒྱབ་པ་ཡིན་ནའི་རེད་དྲ་ཐོག་དྲ་རྒྱ་བརྒྱུད་ནས་ཅིག་བཏོན་པ་ཡིན་ནའི་རེད་དེ་ཚོ་གང་གང་ནུས་པ་མཉམ་དུ་མཉམ་རུག་བྱས་བྱས་དངོས་གནས་དྲང་གནས་བོད་པའི་འཐབ་རྩོད་ནང་ལ་ཡང་ཕན་ཐོགས་ཡ་གི་ལས་ཀ་བྱས་ཡོད་རེད་བསམ་གྱི་འདུག། རེད་འཆི་མེད་ལགས་ད་ད་ལྟ་བར་ད་ང་ཚོ་ཡོད་ན་ཅིག། སྐྱབས་བཅོལ་བ་ཞིག་དང་བཙན་བྱོལ་བ་ཞིག་གི་གནས་ལུགས་གནས་བབ་སྒོ་ནས་བོད་དོན་འཐབ་རྩོད་ཀྱི་ལས་འགུལ་སྤེལ་བསྡད་པ་རེད་ད་དེ་ལ་འགྱུར་བ་ཞིག་འགྲོ་བསྡད་ཀྱི་ཡོད་རེད། ང་ཚོ་གཞོན་སྐྱེས་མང་པོ་ཞིག་ཨ་རི་དང་ཁེ་ན་ཌ་ཡོ་རོབ་ཚང་མ་ནས་ད་རྒྱལ་ཁབ་དེ་ག་རང་བཞིན་གྱི་མི་སེར་ཆགས་བསྡད་ཡོད་རེད་དེ་ནས་ག་ང་ཚོ་འཐབ་རྩོད་ཀྱི་ལས་རིམ་དེ་ཡང་གསར་བ་ཞིག་ག་སོང་བས་སོ་སོ་མི་སེར་ཡིན་པ་དང་རྒྱལ་ཁབ་དེ་གི་མི་ཡིན་པའི་ངོ་བོ་ཞིག་གི་སྒང་ནས་བོད་དོན་ལ་ལྟ་ཡག་གི་གོ་སྐབས་ཅིག་ཡོད་རེད་དེ་ཡིན་དུས་སྒང་ལ་ད་བོད་ཀྱི་གཞོན་སྐྱེས་མང་པོ་ཞིག་སོ་སོའི་གནས་ཡུལ་གྱི་རྒྱལ་ཁབ་དེའི་ནང་གི་ཆབ་སྲིད་ནང་ལ་ཞུགས་ནས་གཅིག་སྲིད་དོན་གྱི་གཅིག་སྡིངས་ཆ་གཅིག་རག་པ་ཡིན་ན་བོད་དོན་ལ་ཡང་ནུས་པ་ཤུགས་ཆེན་པོ་ཞིག་ཐོན་གྱི་ཡོད་པའི་རྣམ་པ་འདྲ་བོ་ཞིག་འདུག་ཉེ་ཆར་འཆི་མེད་ལགས་ཡིན་ན་ར་ཊོ་རོན་ཊོ་ནས་དེ་འདྲའི་གི་འོས་བསྡུ་ཅིག་གི་ནང་ཕེབས་ཡོད་པ་རེད། དེ་ཚོ་གལ་ཆེན་པོ་ག་འདྲས་མཐོང་གི་ཡོད་ན་ད་བོད་པ་ཡིན་པ་ཅིག་ལ་རྒྱལ་ཁབ་དེ་གི་མི་སེར་དེ་རྒྱལ་ཁབ་དེ་གི་ཐོབ་ཐང་ལེན་བྱས་ནས་དེའི་གི་ཆབ་སྲིད་ནང་ནས་ཅིག་ཕར་འཛུལ་ཐུབ་ཡ་དེ།

ཁེ་ན་ཌ་ཡིན་ནས་རེད་ཨ་རི་ཡིན་ནས་རེད་ཡུ་རོབ་ཡིན་ནས་གང་ཡིན་ནས་ཀྱི་མི་ཞིག་ཡིན་ན་ཁོ་རང་ཚོའི་ཀྱི་མི་ནང་དང་མི་རིགས་ལ་ཡི་ཡ་སོ་སོ་བོད་པ་ཅིག་ཆ་ནས་སོ་སོ་བོད་པའི་ཀྱི་རིག་གཞུང་དང་སྲོལ་རྒྱུན་དེ་ཡག་པོ་བྱས་ནས་ཧ་གོ་གི་ཡོད་ན་ཨ་ནི་དམིགས་བསལ་ནང་ཆོས་ལྟ་གྲུབ་དེ་ཧ་གོ་གི་ཡོད་པ་ཡིན་ན་ཁོང་ཚོ་ལ་ཧང་སང་ཡ་ཕན་ཐོགས་ཀྱི་འདུག་ད་ལྟ་ང་རྒྱལ་སྤྱི་ལུང་པ་སྡིངས་ཆ་སྒང་ལ་འགྲོ་དུས་སྒང་ལ་ཡ་སོ་སོ་བོད་པའི་འཐབ་རྩོད་པ་ཅིག་ཡིན་ཟེར་ནས་ནི་གཅུག་པུ་རྐུབ་བཀྱག་རག་དུས་སྒང་ལ་ཡ་བཀའ་དྲིན་ཆེ་ཟེར་ནས་ནི་གཅུག་པུ་བསྡད་ཀྱི་མེད་ང་བསྡད་དུས་སྒང་ལ་ཡ།

འཆི་མེད་ལགས་ཨོ་སི་ལོ་རང་དབང་གླེང་སྟེགས་ལ་ཕེབས་ནས་བོད་དོན་སྐོར་གྱི་གཏམ་བཤད་འདོན་ཡ་དང་དེ་ག་ནང་བཞིན་ད་ཅིག་བོད་ཀྱི་གཞོན་སྐྱེས་དེ་ཚོ་གི་བོད་དོན་སྐོར་ལ་ལས་འགུལ་སྤེལ་ཕྱོགས་དང་འགན་འཁུར་དེ་འདྲའི་སྐོར་ལ་ངའི་མཉམ་དུ་གླེང་མོལ་བྱས་ལ་ཐུགས་རྗེ་གནང། ཐུགས་རྗེ་གནང་གོ་སྐབས་གནང་བ་དེ།

སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསར་དུ་བདམས་ཐོན་བྱུང་བའི་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ Mike Johnson མཆོག་ལ་འཚམས་འདྲི་གནང་ཡོད་པ་དེའི་ནང་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀའི་ངོས་ནས་འདས་པའི་ལོ་ངོ་བཅུ་ཕྲག་ཁ་ཤས་རིང་ནས་བཟུང་བོད་མིའི་འཐབ་རྩོད་ལ་གདུང་སེམས་མཉམ་སྐྱེད་དང་གཡོ་བ་མེད་པའི་རྒྱབ་སྐྱོར་གནང་ཡོད་པར་ང་ཚོས་ནམ་ཡང་བརྗེད་ཐབས་མེད་ལ་བཀའ་དྲིན་བསམ་ཤེས་ཞུ་གི་ཡོད་ཅེས་བཀོད་གནང་འདུག། རྒྱ་ནག་གི་ཉེ་ལམ་རྒྱ་གར་དང་པཱ་ཀི་སི་ཐན་དབར་བཟང་ཕྱོགས་ཀྱི་འབྲེལ་བ་བྱུང་བ་དང་རྒྱ་གར་གྱི་ངོས་ནས་པཱ་ཀི་སི་ཐན་དང་མཉམ་དུ་མངའ་ཁུལ་གྱི་ཞི་བདེ་ལྷིང་འཇགས་དང་ཡར་རྒྱས་ཀྱི་ལས་གཞི་ཁག་མཉམ་ལས་གནང་རྒྱུའི་སྔོན་བརྡ་བཏང་བར་དགའ་པོ་བྱུང་ཞེས་རེས་གཟའ་ཟླ་བའི་ཉིན་རྒྱ་ནག་གིས་བཤད་བཞག། རྒྱ་ནག་གི་གཙུག་ལག་སློབ་གཉེར་ཁང་ཚོའི་ནང་གློ་བུར་འདས་གྲོངས་གྱུར་བའི་སྲིད་བློན་དམ་པ་ལི་ཁེ་ཆང་གི་མྱ་ངན་གྱི་བྱ་སྒོ་སྤེལ་མི་ཆོག་པའི་བཀོད་ཁྱབ་བཏང་ཡོད་འདུག། བོད་མིའི་སྒྲིག་འཛུགས་ཕྱི་དྲིལ་ལས་ཁུངས་དང་སུད་སི་སྐུ་ཚབ་དོན་གཅོད་ལས་ཁུངས་ནས་གོ་སྒྲིག་གནང་བའི་ཇི་ནི་ཝའི་བོད་དོན་གླེང་སྟེགས་ཐེངས་ལྔ་པ་དེ་བཞིན་ཕྱི་ཟླ་བཅུ་པའི་ཚེས་ཉེར་བདུན་ཉིན་མཇུག་སྒྲིལ་གནང་བཞག། ཀྲང་ཞན་ཧྥོ་རམ་ཞེས་དམག་དོན་གྱི་གླེང་སྟེགས་འགོ་བཙུགས་ཡོད་པའི་གནས་ཚུལ་འདུག། ཤྲི་ལང་ཀའི་ནང་ལ་རྒྱ་ནག་གི་གསང་ཉུལ་བྱ་བའི་བློ་འཚབ་ཡོད་བཞིན་དུ་ཤྲི་ལང་ཀའི་གཞུང་གིས་རྒྱ་ནག་གི་གྲུ་གཟིངས་ཤིག་ལ་ཆུ་ཚོད་བཞི་བཅུ་ཞེ་བརྒྱད་རིང་ཡུལ་དེའི་ནུབ་ཕྱོགས་སུ་ཉམས་ཞིབ་བྱ་རྒྱུའི་ཆོག་མཆན་སྤྲད་འདུག་པ་དང་ཤྲི་ལངྐའི་ལྟ་རྟོག་འོག་དུས་ཡུན་དེའི་རིང་རྒྱ་ནག་གིས་རྒྱ་མཚོའི་ཚན་རིག་དང་འབྲེལ་བའི་ཐོག་ཉམས་ཞིབ་བྱ་རྒྱུ་ཡིན་པ་ཕ་རན་སི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་བཞག། གསན་མཁན་རྣམ་པ་ཚོས་མཁྱེན་གསལ་ལྟར། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། དཔྱད་རྩོམ་དང་དཔེ་དེབ་སྦྱར་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཕྱི་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདི་ན་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་དཔྱད་གཏམ་ཁག་གསན་རྒྱུ་དང་ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད། དེའི་ཐད་ལེགས་སྤེལ་དགོངས་འཆར་རིགས་ཡོད་ཚེ་དགའ་བསུ་ཞུ་རྒྱུ་དང། ང་ཚོའི་འཕྲིན་གཏོང་དྲ་གནས་ཀྱི་ཁ་བྱང་ནི www dot rfa dot org ཡིན།